ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་གཅིག། རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Doctor Hans Gert Pöttering མཆོག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་ཕེབས་ཡོད་པ་དང། ཁོང་གིས་ཁོང་རང་ཉིད་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་མཁན་ཞིག་ཡིན་པ་དང། ྋགོང་ས་མཆོག་གི་བཀའ་སློབ་ལམ་སྟོན་གྱི་ཐོག་ནས་ཁོང་ལ་སེམས་འགུལ་ཆེན་པོ་ཐེབས་ཡོད་པའི་སྐོར་གསུངས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་ཐུགས་གཏན་འཁེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་གནས་མཆོག་རྡོ་རྗེ་གདན་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཆོས་ཞུ་བ་ཚོའི་ཕྱག་འཁྱེར་ཞུ་སྐྱོར་བྱེད་ཐད་བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་ཚོས་ཕྱག་འཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་གནང་ཆོག་པའི་གསལ་བསྒྲགས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་ཐུགས་གཏན་འཁེལ་ཡོད་པའི་སྐོར་ལ། སྒང་ཏོག་ནས་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཉིན་གྲངས་བཞིའི་རིང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་བཞུགས་ཞག་མཛད་རྒྱུ་ཡིན་འདུག་དེ་ཡང་འདི་ཚེས་ཉི་ཤུ་རྩ་གཅིག་ཉིན་དགའ་ལྡན་ཕོ་བྲང་ཡིག་ཚང་གི་མཛད་འཆར་གསལ་བསྒྲགས་གནང་བའི་ནང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་སྩལ་གནང་མཛད་རྒྱུ་དང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞིའི་ཉིན་རྒྱ་གར་གྱི་ནུབ་བྷང་གཱལ་གྱི་མངའ་སྡེ་ས་ལུ་ག་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་བསྐྱངས་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག་ཡང་འབྲས་ལྗོངས་གཞུང་གི་ནང་སྲིད་ལྷན་ཁང་གི་བཀོད་ཁྱབ་ལམ་སྟོན་ལྟར་འདི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཞོགས་པ་འབྲས་ལྗོངས་གཞུང་གི་སྤྱི་ཁྱབ་དྲུང་ཆེ་ཝི་བི་པ་ཐག་ལགས་ཀྱི་སྣེ་ཁྲིད་འོག་འབྲེལ་ཡོད་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ནང་ཆིབས་བསྒྱུར་དང་སྐུའི་བསྲུང་བྱའི་གྲ་སྒྲིག་གནང་ཕྱོགས་སོགས་དང་འབྲེལ་བའི་སྔོན་འགྲོའི་ཚོགས་འདུ་ཞིག་ཚོགས་ཡོད་འདུག།

ད་རིང་གི་ཚོགས་འདུ་འདི་སྤྱི་སྟངས་དག་རེད་ད་ཅིག་ཕེབས་དུས་སྐོར་གར་སྐོར་ཞབས་ཕྱི་ཞུ་དགོས་ཀྱི་ཡོད་མེད་དོན་ཅོག་ནས་དེ་ལ་ཆ་སེམས་ཙམ་ཞུ་ས་རེད་ད་མི་ཡོད་ཁ་ཟུག་རེད teaching རེད་ག་ཅིའི་ཐོག་ནས་ད་ལྷོད་ཡར་འདམ་དུ་ཡར་མར་ཆུ་རྒྱུ་གནང་ཡ་དེ་ཚོའི་ཐོག་ནས་སྤྱི་ཚོགས་ཀྱི་འབྲེལ་ཡོད་ཀྱི་ལས་ཁུངས་ཁག་ཅིག་ཚོགས་འདུ་གི་ཚོགས་འདུ་ཅིག་གནང་པ་འདི་འདྲ་ཅིག་རེད་རེད།

ཉེ་ལམ་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཤུགས་ཆེ་བྱུང་པའི་རྐྱེན་གྱིས་གོང་ས་མཆོག་གིས་སྤྱི་ཟླ་བཅུ་པའི་ནང་འབྲས་ལྗོངས་སུ་ཆིབས་བསྒྱུར་གནས་སྐབས་ཕྱིར་བཤོལ་གྱིས་རིང་མིན་སྤྱི་ཟླ་བཅུ་གཉིས་པའི་བདུན་ཕྲག་གཉིས་པའི་ནང་ཞབས་སོར་འཁོད་རྒྱུ་ཡིན་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་གནས་མཆོག་རྡོ་རྗེ་གདན་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཆོས་ཞུ་བ་ཚོའི་ཕྱག་འཁྱེར་ཞུ་ཕྱོགས་ཀྱི་ཐད་བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་ཚོས་ཕྱག་འཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་གནང་ཆོག་པའི་གསལ་བསྒྲགས་གནང་ཡོད་འདུག་པ་འདིའི་ཐད་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་རིང་མིན་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་མཆོག་གི་ཆོས་ཞུ་བ་ཚོ་གི་ཕྱག་འཁྱེར་ཞུ་ཕྱོགས་ཀྱི་ཐད་དེ་བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་ཚོས་ཕྱག་འཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་བཟོ་ཆོག་པ་གི་གསལ་བསྒྲགས་སྤེལ་ཡོད་འདུག། བོད་མིའི་དབུ་ཁྲིད ྋགོང་ས་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པ་གི་ཟླ་མཇུག་ནས་བཟུང་གསུང་ཆོས་བཀའ་དྲིན་སྩལ་གཏན་འཁེལ་ཡོད་པ་བཞིན། གྲྭ་བཙུན་དང་རང་ལོར་བདུན་ཅུ་ཡན་གྱི་བགྲེས་སོང་དང་དབང་པོ་སྐྱོན་ཅན། རྒྱ་གར་བ་དང་ཕྱི་རྒྱལ་བ་བཅས་ལ་གསུང་ཆོས་ཕྱག་འཁྱེར་འབུལ་རྒྱུ་ཡིན་པ་དང། བོད་རིགས་དང་ཧི་མ་ལ་ཡའི་ཆོས་ཞུ་བ་རྣམས་ཀྱིས་ཕྱག་འཁྱེར་བཟོ་དགོས་པ་མེད་པར། གསུང་ཆོས་ཕྱག་འཁྱེར་ཞུ་བདེ་བ་གི་སླད་དུ་དྲ་རྒྱ Dalai Lama teaching dot com ཟེར་བ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པ་གི་ཚེས་པ་བཅོ་ལྔ་གི་ཉི་མ་ནས་སྒོ་ཕྱེས་ཡོད་པ་དེ་ལུགས་ཐུགས་སྣང་ཡོང་དགོས་པ་དང། སོ་སོའི་ངོ་སྤྲོད་ཡིག་ཆ Passport དང Aadhar Card Voters Card དང Green Card དང RC བཅས་གང་རུང་མཉམ་ཁྱེར་གནང་སྟེ། རྡོ་རྗེ་གདན་གྱི་གསུང་ཆོས་ཐོ་འགོད་ཁང་དུ་ངོ་བཅར་གྱིས་ཕྱག་འཁྱེར་ཞུ་དགོས་པ་སོགས་ཀྱི་གསལ་བསྒྲགས་ཞིག་སྤྱི་ཚེས་ཉི་ཤུ་གི་ཉི་མ་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་སྤེལ་ཡོད་ཅིང། བདེ་སྲུང་ལས་ཁུངས་ཀྱི་འབྲེལ་ཡོད་ལས་བྱེད་དེ་ཚེ་རིང་དར་རྒྱས་ལགས་ནས། བོད་རིགས་དང་ཧི་མ་ལ་ཡའི་རིགས་རྒྱུད་གི་ལོ་བདུན་ཅུ་ཡར་འདེབས་དང་དབང་པོ་སྐྱོན་ཅན་སོགས་ལ། བསྡད་ས་དམིགས་བསལ་བཀོད་སྒྲིག་ཕུལ་ཡོད་པས། ལུས་བཤེར་མ་གཏོགས་གསུང་ཆོས་ཕྱག་འཁྱེར་བཟོ་བར་མི་དགོས་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་ལྟ་མི་མང་བཟོ་གོ་མ་རེད་སླན་ལྟ་ལ་ཡོད་མ་རེད་མི་མང་ད་ལྟ་ལོ་བདུན་ཅུ་མེད་འདབ་མི་མང་དང་ཧི་མ་ལ་ཡ་རིགས་རྒྱུད་འདི་ལོ་བདུན་ཅུ་མེད་འདབ་མ་བཟོས་ནས་འགྲིག་གི་རེད་ཁ་ན་ན་ཁོ་རང་ཚོ་བསྡད་ས་ཕུད་བསྡད་ས་ཕུད་སྐྱོད་བྱོས་རོགས་ཨ་འདི་ང་ཚོ་གི་ད་ལྟ་ཕྱེད་ཀ་མེད་འདབ་འདི་ཁོ་ཚོ་ཕུད་འདི་དུས་རྒྱུན་ནི་ནམ་རྒྱུན་ནི་ད་ད་ལྟ་བུ་ལོ་ད་ག་རང་རེད་མི་མང་ལ་ལུས་བཤེར་བཏང་གོ་རེད་དེ་ནས་གསུང་ཆོས pass བཟོ་གོ་མ་རེད་ད་ལོ་བདུན་ཅུ་ད་དགེ་འདུན་དགེ་སློང་བྱས་ཨ་ནི་ད་ད་དབང་པོ་སྐྱོན་ཅན་ཡིན་ན་ཨ་འདི་ལ་ཡང་ང་ཚོ་བསྡད་ས་དམིགས་བསལ་ཕུད་གོ་རེད་དེ་ཚོ་ཡང་གར་བཟོས་གོ་རེད་ཨོ་འདི་ཅིག་ཤོས་ཡིན། ཡང་གལ་ཏེ་ཕྱོགས་བཞི་བབས་སུ་བཞུགས་ནས་དེ་སྔའི་གསུང་ཆོས་ཕྱག་འཁྱེར་ཞུས་ཡོད་ཚེ། དེ་སྔ་གི་གསུང་ཆོས་ཕྱག་འཁྱེར་ཨང་རྟགས་ཀྱི་ཐོག་གི་དོ་བདག་ངོ་བཅར་གྱིས་གསུང་ཆོས་ཕྱག་འཁྱེར་གསར་པ་བཞེས་ཆོག་པ་དང། དྲ་རྒྱ་བེད་སྤྱོད་གཏོང་མི་ཤེས་མཁན་གྱི་རིགས་ནས་རྡོར་གདན་ཐོ་འགོད་ཁང་དུ་ངོ་བཅར་གྱིས་དེ་སྔ་བཞིན། གསུང་ཆོས་ཕྱག་འཁྱེར་བཞེས་འཐུས་ཆོག་པ་བཅས་ཀྱང་གསལ་བསྒྲགས་སུ་འཁོད་ཡོད་པ་དང། བོད་མི་གི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་ཉེར་དགུ་ནས་སུམ་བཅུ་གཉིས་ལ་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གྱི་གསུང་ཆོས་ར་བར། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཁྲིད་གནང་རྒྱུ་དང། སྤྱི་ཚེས་སོ་གཅིག་གི་ཉི་མ་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བསྩལ་རྒྱུ། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་འགོར་ཟླ་བ་དང་པོ་གི་ཚེས་པ་གཅིག་གི་ཉི་མ་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་གནང་རྒྱུ་སོགས་བཀོད་སྒྲིག་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཌོག་ཊར་ཧན་སྒར་ཏི་པོ་ཏྲ་མཆོག་གིས། ཁོང་རང་ཉིད་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་གི་ཡོད་པ་དང། གོང་ས་མཆོག་གི་བཀའ་སློབ་ལམ་སྟོན་གྱི་ཐོག་ནས་སེམས་ཤུགས་ཆེན་པོ་ཐེབས་ཡོད་པའི་སྐོར་གསུངས་བཞག། དེ་ཡང་ཚོགས་དྲུང་ལས་ཁུངས་ནས་སྤེལ་བའི་གནས་ཚུལ་ཞིག་ལུང་འདྲེན་གནང་ནས་ཁ་ས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཌོག་ཊར Hans Gert Porter མཆོག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཕེབས་པའི་སྐབས། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་དབུས་པའི་སྤྱི་འཐུས་རྒྱུན་ལས་རྣམས་དང་ལས་བྱེད་རྣམ་པས་ཕེབས་བསུའི་སྣེ་ལེན་ཞུས་གནང་བཞག་སྤྱི་འཐུས་ཚོགས་གཙོ་མཆོག་གིས། སྤྱི་འཐུས་རྒྱུན་ལས་ཀྱི་ལས་དོན་སྐོར་ངོ་སྤྲོད་གནང་བ་དང་སྦྲགས། ཁོང་གིས་བོད་མི་རྣམས་ནི་ཆབ་སྲིད་ཀྱི་གནས་སྟངས་ཀྱི་ཐོག་ནས་རྒྱ་གར་ལ་བསྡད་ནས་ལོ་ངོ་དྲུག་ཅུ་རེ་བཞི་ལྷག་འགྲོ་གི་ཡོད་པ་དང། དེའི་རིང་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་རྒྱ་གར་གཞུང་མང་གཉིས་ཀྱི་མཐུན་འགྱུར་གནང་བ་བཅས་ལ་བརྟེན་ནས་བོད་ཀྱི་འཐབ་རྩོད་དང། བོད་ཀྱི་ཆོས་དང་རིག་གཞུང་གསོན་པོར་གནས་ཐུབ་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་ཨ་མི་རི་ཀའི་གཞུང་དང། ཡུ་རོབ་མཐུན་ཚོགས། ཡུ་རོབ་རྒྱལ་ཁབ་ཁག་གིས་བོད་དོན་ཐོག་རྒྱབ་སྐྱོར་དང་ལྷག་པར་དུ་ཨ་མི་རི་ཀའི་གཞུང་གིས་བོད་དོན་ཐོག་ཁྲིམས་འཆར་གཏན་འབེབས་གནང་བ་བཅས་ཀྱིས་བོད་ནང་ན་ཡོད་པའི་བོད་མི་ཚོར་སེམས་ཤུགས་འཕར་གཞིའི་གནས་སྟངས་ཆགས་ཡོད་པའི་སྐོར་གསུངས་བཞག། གཞན་ཡང་སྐུ་ཞབས་ཌོག་ཊར་ཧན་སྒེརཏ་པོ་ཏྲ་མཆོག་དེ་སྔ་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་པའི་སྐབས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡུ་རོབ་ནང་ལ་གདན་ཞུ་གནང་བ་དེ་བཞིན་བོད་མི་ཚོས་དུས་ནམ་ཡང་བརྗེད་ཐབས་མེད་པའི་སྐོར་དང། ཡུ་རོབ་མཐུན་ཚོགས་ཀྱི་ཐོག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང། དམངས་གཙོ། སྐད་ཡིག། རིག་གཞུང་དང་བཅས་པ་སྲུང་སྐྱོབ་ཀྱི་ཐོག་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པར་ང་ཚོས་དགའ་བསུ་ཞུ་གི་ཡོད་ཅེས་གསུངས་བཞག། དེ་བཞིན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས། རྒྱ་ནག་དམར་པོའི་གཞུང་གིས་འཛུགས་སྐྲུན་ལ་ཁ་གཡར་ཏེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་དང་དངོས་ཡོད་གནས་ཚུལ་རྣམས་འཁྱོག་བཤད་བྱེད་བཞིན་པའི་སྐོར་དང། ཡུ་རོབ་ནང་གི་བོད་དོན་ཞུ་སྐུལ་གྱི་ལས་འཆར་ཁག་གི་ཐོག་རྒྱབ་སྐྱོར་གནང་རྒྱུའི་འབོད་སྐུལ་བཅས་ཞུས་ཡོད་འདུག་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་འབུམ་རམས་པ་སྐུ་ཞབས Hans Gert Porter མཆོག་གིས་ཀྱང་བོད་དོན་དྲིལ་བསྒྲགས་གནང་རྒྱུ་སོགས་མུ་མཐུད་ནས་བོད་དོན་ཐོག་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་བཞག་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་མཆོག་དང་ལྷན་བཅར། German གྱི་ཆབ་སྲིད་སློབ་སྟོན་བསྟི་གནས་ཁང་ཞེས་པའི་ལྡི་ལི་ཁུལ་གྱི་འགན་འཛིན Doctor Adrian Haack མཆོག་དང། Brussels སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་བཅས་ལྷན་བཅར་ཞུས་ཡོད་འདུག། ཡང་གནས་ཚུལ་གཞན་ཞིག་ནང། རིང་མིན་སླེབས་ན་ཉེ་བའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དེ་ནི་ཐའེ་ཝན་མུ་མཐུད་ནས་དམངས་གཙོའི་ཕྱོགས་སུ་བསྐྱོད་དང། ཡང་ན་རྒྱ་ནག་གི་བཀའ་ལ་དང་ལེན་བྱེད་མིན་གྱི་གདམ་ཀ་ཞིག་རེད་ཅེས་སྲིད་འཛིན་གྱི་འོས་མིའི་ནང་ནས་རེ་བ་ཆེ་ཤོས་ཡིན་པའི་སྲིད་འཛིན་གྱི་འོས་མི Lai Ching-te ཡིས་གསུངས་བཞག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཐའེ་ཝན་གྱི་ཐོག་དྲག་པོའི་དམག་དོན་གྱི་ལས་འགུལ་གྱི་ཐོག་ནས་གནོན་ཤུགས་སྤྲོད་བཞིན་པའི་སྐབས་འདིར། ལོ་རྗེས་མའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་བསྐྱང་རྒྱུའི་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་དེ་ནི་ཤིན་ཏུ་ནས་གལ་གནད་ཆེན་པོ་ཞིག་ཡིན་པ་རེད། མི་དམངས་ཀྱི་བསམ་ཤོག་བསྡུ་ལེན་བྱས་པར་ཐའེ་ཝན་མི་དམངས་ཀྱིས་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ཅང་ཁྲི་ལ་རྒྱབ་སྐྱོར་བྱ་མཁན་མང་ཤོས་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང་ཁོང་ནི་ཐའེ་ཝན་རྒྱ་ནག་ནས་ལོགས་སུ་རང་བཙན་བྱ་རྒྱུར་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་རེད། ཐེ་ཝན་གྱི་ཕྱོགས་འགལ་ཚོགས་པ་ཆེ་ཤོས་གོ་མིན་ཏང་ཚོགས་པ་ནི་རྒྱུན་དུ་རྒྱ་ནག་དང་འབྲེལ་བ་ཉེ་པོ་བྱེད་མཁན་གྱི་ཆབ་སྲིད་ཚོགས་པ་ཞིག་ཡིན་པ་དང་འགོ་སྟོད་དུ་གོ་མིན་ཏང་ཚོགས་པ་དང་ཐེ་ཝན་མི་མང་ཞེས་པའི་ཆབ་སྲིད་ཀྱི་ཚོགས་པ་ཆུང་ངུ་ཞིག་དང་མཉམ་དུ་འོས་བསྡུའི་ལས་འགུལ་སྤེལ་རྒྱུར་མོས་མཐུན་བྱུང་ཡོད་ཀྱང་ད་ཆ་ཚོགས་པ་དེ་གཉིས་ཀྱི་དབར་སྲིད་འཛིན་དང་སྲིད་འཛིན་གཞོན་པའི་འོས་མིའི་མིང་འདོན་བྱ་ཕྱོགས་ཀྱི་ཐད་མ་མཐུན་པར་རྩོད་གླེང་བྱ་བཞིན་ཡིན་འདུག་ཐེ་ཝན་གྱི་སྲིད་འཛིན་འོས་མིའི་ནང་ནས་རེ་བ་ཆེ་ཤོས་ཡིན་པ་སྐུ་ཞབས་ལའེ་མཆོག་གིས་ཐའེ་ཝན་གྱི་བདེ་སྲུང་ནི་རྒྱལ་སྤྱིའི་གནད་དོན་ཞིག་ཡིན་སྟབས་འཛམ་གླིང་མི་དམངས་ཚང་མས་ཐའེ་ཝན་རྒྱལ་ཡོངས་འོས་བསྡུ་ལ་དོ་སྣང་ཆེན་པོ་བྱ་བཞིན་པ་རེད་ཅེས་གསར་འགོད་པར་གསུངས་པའི་ཐོག་ཁོང་གིས་འོས་བསྡུ་འདི་ནི། ཐའེ་ཝན་མི་དམངས་ཀྱིས་ཐའེ་ཝན་ལ་ཡིད་ཆེས་བྱས་ནས་དམངས་གཙོའི་ཕྱོགས་སུ་བསྐྱོད་དང་ཡང་ན། ལམ་རྙིང་པ་རྒྱ་ནག་གཅིག་ཞེས་པའི་ཕྱོགས་སུ་བསྐྱོད་ནས་རྒྱ་ནག་གི་བཀའ་དང་ལེན་བྱེད་དང་མི་བྱེད་ཀྱི་ཐག་གཅོད་བྱ་རྒྱུ་ཧ་ཅང་གལ་འགངས་ཆེ་བའི་རྒྱལ་ཡོངས་འོས་བསྡུ་ཞིག་རེད་ཅེས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ལས་ཁང་གིས་གལ་སྲིད་ཨར་ཇན་ཏི་ན་ཡིས་རྒྱ་ནག་དང་མཉམ་འབྲེལ་བ་བཅད་པ་ཡིན་ན་དེ་ནི་ཧ་ཅང་ཚབས་ཆེའི་ནོར་འཁྲུལ་ཞིག་རེད་ཅེས་བཤད་བཞག་དེ་ཡང་རོའི་ཊར་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་གལ་སྲིད་ལྷོ་ཨ་མི་རི་ཀའི་ཡུལ་གྱིས་རྒྱ་ནག་དང་བྷ་ར་ཛིལ་ལྟ་བུའི་རྒྱལ་ཁབ་དང་ལྷན་དུ་འབྲེལ་བ་བཅད་པ་ཡིན་ན་དེ་ནི་ཚབས་ཆེའི་ནོར་འཁྲུལ་ཞིག་ཡིན་པ་དང་ཨར་ཇན་ཏི་ན་ནི་རྒྱ་ནག་གི་ཚོང་ཤག་རྒྱལ་ཁབ་གལ་ཆེ་ཞིག་ཡིན་པ་དང། ཡུལ་དེའི་མི་མང་གིས་འོས་འདེམས་བྱས་པའི་གཞུང་ནི་རྒྱ་ནག་དང་མཉམ་འབྲེལ་བ་བྱ་རྒྱུར་གལ་གནད་ཅན་ཞིག་རེད་ཅེས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཡིས་རྒྱུན་ལྡན་གསར་འགོད་ལྷན་ཚོགས་ཐོག་བཤད་བཞག་དེ་ཡང་རེས་གཟའ་ཉི་མའི་ཉིན་འདེམས་ཐོན་བྱུང་བའི་ཨར་ཇན་ཏི་ན་ཡི་སྲིད་འཛིན་ཇཱ་བྷི་རི་མི་ལའི་མཆོག་གིས་རྒྱ་ནག་དང་བྷི་རི་ཛིལ་མཉམ་དུ་འབྲེལ་བ་གནང་རྒྱུ་མིན་པ་དང་ཁོང་གིས་ཡུལ་གྲུ་དེ་གཉིས་ལ་སྐྱོན་བརྗོད་གནང་ཐོག་དམར་ཤོག་དང་འབྲེལ་བ་བྱ་རྒྱུའི་ཚབ་ཏུ་ཨ་མི་རི་ཀ་དང་འབྲེལ་བ་ཤུགས་ཆེ་ཙམ་གནང་འདོད་ཡོད་པའི་སྐོར་གསུངས་ཡོད་འདུག་ཡང་ར་ཤི་ཡའི RIA Novosti གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨར་ཇན་ཏི་ནའི་འདེམས་ཐོན་བྱུང་བའི་སྲིད་འཛིན། མི་ལའི་མཆོག་གིས་སྲིད་གཞུང་གསར་པའི་ཁོངས་སུ། དཔལ་འབྱོར་མཁས་དབང་ལྕམ། Diana Mondino མཆོག་ཕྱི་སྲིད་བློན་ཆེན་དུ་ངེས་པ་དང། ཁོང་གིས BRICS ཞེས་པའི་ནང་འཛུལ་ཞུགས་བྱེད་མཁན་རྒྱལ་ཁབ་དྲུག་གི་ཁོངས་སུ་ཨར་ཇན་ཏི་ན་ཡོད་ཀྱང་ད་ཆ་ཚོགས་པའི་ཁོངས་སུ་འཛུལ་ཞུགས་བྱ་རྒྱུ་མིན་པ་གསུངས་བཞག BRICS ཞེས་པའི་ཁོངས་སུ་བི་རི་ཟིལ་དང་ར་ཤི་ཡ་རྒྱ་གར་རྒྱ་ནག་དང་ལྷོ་ཨ་ཕི་རི་ཀ་བཅས་ཡོད་པ་རེད།

ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Hans Gert Pöttering ལགས་ནས་སྤྱི་ནོར ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་ཏེ་ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་འདུག་ཞིབ་གསལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Hans Gert Pöttering ལགས་ནས་གོང་ས་མཆོག་ལ་མཇལ་ཁ་ཞུས་ཏེ། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐུ་ཞབས Hans Gert Pöttering ལགས་བཞུགས་སྒར་དུ་ཆེད་ཕེབས་དང་འབྲེལ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་ཐུགས་རྗེ་བརྩེ་ཆེན་པོ་གི་སྒོ་ནས་མཇལ་ཁ་བསྩལ་བ་དང། ཁོ་རང་མི་ལོ་བཅོ་ལྔ་གི་རྗེས་ནས་གོང་ས་མཆོག་དང་མཇལ་བར་དགའ་ཚོར་ཆེན་པོ་བྱུང་བ་དང། གོང་ས་མཆོག་གི་རྒྱུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པ་གསུངས་ཡོད་པའི་མུར། སྐུ་ཞབས Hans Gert Pöttering ལགས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་དང་ལེན་གནང་སྐབས། ཁོ་རང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་དུས་སྤྱི་ལོ་ཉིས་སྟོང་བརྒྱད་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ། ཁོང་གིས་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་གདན་འདྲེན་ཞུས་པ་དང་ཡང་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ལ་ཕེབས་པ་གི། འཁྲུངས་སྐར་ལ་ཕེབས་རོགས་ཀྱིས་ཁོ་རང་ལ་མགྲོན་ཤོག་འབྱོར་རུང། ཏོག་དབྱིབས་ནད་ཡམས་ཀྱིས་བཅར་མ་ཐུབ་པ་དང་དངོས་གནས་རྟག་པར་གོང་ས་མཆོག་ལ་མཇལ་འདུན་ཆེན་པོ་ཡོད་པ་མ་ཟད། གོང་ས་མཆོག་ནི་ཆོས་ཕྱོགས་ནས་རེ་ལྟོས་ཆེན་པོ་འཆའ་ཡུལ་གྱི་རླབས་ཆེན་གྱི་སྐྱེས་བུ་ཟིག་ཡིན་པས། ང་ཚོས་ཁོང་དང་བོད་མི་ཚོར་ཡི་རངས་ཆེན་པོ་བྱེད་གི་ཡོད་པར་བརྟེན་ཁོང་ལ་མཇལ་དུས་དགའ་སྤྲོ་དང། ཡུ་རོབ་གྲོས་ཚོགས་ཀྱིས་རྟག་པར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།
Yes the European Parliament always has defended the human rights of the Tibetans།
ཡུ་རོབ་གྲོས་ཚོགས་ཀྱིས་ནམ་རྒྱུན་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་གི་ཡོད་པ་དང་ཕྱོགས་མཚུངས། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཟིག་ཡིན་པ་གི་ཆ་ནས་ཡུ་རོབ་གྲོས་ཚོགས་གི་འཐུས་མི་ཚོས། འཛམ་གླིང་གང་ས་གི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་ཡོང་བའི་སྐུལ་མ་དང། ལྷག་པར་ང་ཚོར་ནང་ཆོས་ཀྱི་མིག་ལྟོས་བཟང་པོ་ཆོས་ལུགས་མཐུན་སྒྲིལ་དེ་དགོས་གལ་ཆེན་པོ་ཆགས་ཡོད་པའི་ཁར། གོང་ས་མཆོག་གིས་ནང་ཆོས་ཀྱི་སྐུ་ཚབ་མཚོན་པ་དང་བོད་ཕྲུག་རྒྱ་ནག་གི་སློབ་གྲྭ་ཁག་ཏུ་བཅུག་བཞིན་པ་དེ་དང། བོད་མི་ཀུན་གྱི་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་དགོས་ཤིང། རྒྱ་ནག་དམར་གཞུང་དང་ང་ཚོའི་བར་འབྲེལ་ལམ་བཟང་པོ་དང་དྲང་པོར་དགོས་པ་གི་ཐོག་འབྲེལ་ལམ་དེ་ངེས་པར་འགྲོ་བ་མིའི་ཐོབ་ཐང་གཞི་རྩ་ལ་བཞག་སྟེ། ང་ཚོས་རྒྱ་ནག་དམར་པོའི་གཞུང་གིས་རྒྱ་ནག་ནང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་ལུགས། གསལ་བོར་བཟོ་དགོས་པ་རེད་ཅེས་འགྲེལ་བརྗོད་གནང་སོང། བོད་མི་གི་དབུ་ཁྲིད་གོང་ས་མཆོག་ཡུ་རོབ་གྲོས་ཚོགས་སུ་ཆིབས་བསྒྱུར་གི་སྐབས་སུ། སྙན་གྲགས་ཅན་དང་བརྩི་བཀུར་འོས་པ་གི་ཡུ་རོབ་གྲོས་ཚོགས་གི་ཚོགས་གཙོ་མཆོག་དང་འཐུས་མི་ཚོར་མཇལ་མོལ་གི་གོ་སྐབས་བྱུང་བར། མགོན་པོ་གང་ཉིད་ཀྱིས་ཧ་ཅང་གཟི་བརྗིད་དང་དགའ་ཚོར་བྱུང་བའི་བཀའ་བསྩལ་ཡོད་པ་རེད། ད་ག་འདི་སྙན་གྲགས་ཅན་གི་ད་བརྩི་བཀུར་འོས་པའི་ཨེ་ནི European གྲོས་ཚོགས་གི་ད་ག་གཙོ་འཛིན་མཆོག་དང། ཨེ་ད་ག་འཐུས་མི་རྣམ་པ་ལྷན་རྒྱས་ཚང་མ་ལགས་ལ་ཞུ་ཡ་ལ་ཡ། ད་དེར་དེ་ཡང་བསྐྱར་ད་མཇལ་ཡག་གོ་སྐབས་ད་ག་བཀའ་མོལ་ཞུ་ཡག་གོ་སྐབས་བྱུང་བ་དེ། ཧ་ཅང་གི་ད་ག་གཟི་བརྗིད་དང་དགའ་པོ་ཞེ་པོ་བྱུང་ཐུགས་རྗེ་ཆེ་ཞུ་ཡིན། ཡང་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གེ་ཏྲི་ཕོ་ཏྲི་རིང་ལགས་དང་ལྷན་ཕེབས་པ། སྦར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་ནས་ཀྱང། ཧན་སི་གེ་ཏྲི་ལགས་ནས་སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་པེ་ཅིན་ཨོ་ལིམ་ཕིག་གི་རྩེད་འགྲན་གྱི་སྐབས་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་སྟེ། བོད་ནང་གི་གནས་སྟངས་ལ་འགྱུར་བ་མ་བཏང་ན། ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ནང་ཨོ་རྩལ་འགྲན་ཚོགས་ཚུགས་རྒྱུར་བཀག་འགོག་དགོས་པ་གི་སྐོར་ལ་ཤུགས་ཆེ་གསུངས་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོ་པེ་ཅིང་ལ་ཨོ་ལིམ་པིག་བྱུང་བའི་སྐབས་ལ་ཡང་ང་ཚོ་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་རྗེས་ཁོ་རང་གིས་བོད་ནང་གི་གནས་སྟངས་འདི་ལ་འགྱུར་བ་མེད་པ་ཡིན་ན་ཨ་ནི་ཡུ་རོབ་ཀྱི་རྒྱལ་ཁབ་འདི་ཚོ་པེ་ཅིང་གི་ཨོ་ལིམ་པིག་འདི་ལ Boycott གནང་དགོས་འདུག་གསུང་མཁན་ཤུགས་ཆེན་པོ་ཅིག་རེད་ཨ་ནི་དེ་ནས་བྱས་ནས་ད་ང་ཚོ་ལ། ག་དུས་ཡིན་པ་ཡིན་ནའི་བོད་ཀྱི་གནད་དོན་ཐོག་ཁོ་རང་རྒྱབ་སྐྱོར་མུ་མཐུད་ནས་གནང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་ཐུགས་བརྩེ་བ་ཆེན་པོ་གནང་ས་གི་མི་སྣ་ཅིག་ཆགས་བསྡད་ཡོད་རེད་ཨ་ནི།
ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོར་ཁྲི་རིན་ལགས་ཀྱིས་སྤྱི་ལོ་ཉིས་སྟོང་བདུན་ལོ་ནས་དགུ་གི་བར་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གནང་སྐབས་གོང་ས་མཆོག་གྲོས་ཚོགས་སུ་གདན་ཞུས་ཀྱིས་བཀའ་སློབ་བསྩལ་བ་སོགས་ཡུན་རིང་ཐུགས་འདྲིས་ཀྱི་གྲོགས་པོ་ཡིན་པས། འབྱུང་འགྱུར་ཡིན་པའི་གོང་ས་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པ་གི་གོ་སྟོན་གི་སྐབས་སུ། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཧན་སི་གྷེ་ཁྲི་ཕོ་ཁྲི་རིན་ལགས་སྐུ་མགྲོན་དུ་ཕེབས་རྒྱུ་གི་མགྲོན་འབོད་ཞལ་བཞེས་གནང་ཡོད་པ་དང། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ཁོང་ནི་ཡུ་རོབ་གྲོས་ཚོགས་ཀྱི་ནང་འཐུས་མི་རྒྱུན་རིང་ཤོས་གནང་མཁན་གྱི་ཆབ་སྲིད་པ་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡོད། ལེ་ཚན་དེའི་ནང་འཛམ་གླིང་ནང་གྲགས་ཆེ་བའི་མི་སྣ་དང་ས་གནས་ཁག་སྙན་སྒྲོན་ཞུས་ནས་རྣམ་པ་ཚོའི་མཁྱེན་རྒྱ་དང་བློ་སྐྱེད་འཕེལ་ཐབས་ཆེད་སྙན་སྒྲོན་ཞུ་གི་ཡོད་པས། ལེ་ཚན་དེའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདྲ་ཡོད་ན་དགའ་བསུ་ཞུ་གི་ཡོད་པས་རྣམ་པ་ཚོས། རེས་གཟའ་པ་སངས་ཉིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་ཁག་གསན་གནང་བར་ཐུགས་རྗེ་ཆེ་ཞུ་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སྐྱེ་ཕྲན་རིག་པའི་ཤེས་བྱ་སྟེ། Basic། Microbiology། ཞེས་པའི་སྐྱེ་དངོས་རིག་པའི་བསླབ་གཞི་དེ་ནི་འཕྲོད་བསྟེན་གསོ་བྱེད་སྨན་པ་དང་སྨན་ཞབས་པ་ཚོར་མེད་དུ་མི་རུང་བའི་དགོས་མཁོ་ཆེ་བའི་སློབ་ཚན་ཞིག་ཡིན་ཅིང། འདིའི་ནང་གཙོ་བོ་ལུས་ཟུངས་དང་སྐྱེ་ཕྲན་འབུ་སྲིན་སོགས་ཀྱི་གནད་འགག་ཐད་གཙོ་འདོན་གནང་གི་ཡོད་འདུག་རྡ་རམ་ས་ལར་ཡོད་པའི་འགྲོ་ཕན་སྨན་རྩིས་ཁང་གི་ཉམས་ཞིབ་སྡེ་ཚན་ནང་ཉམས་ཞིབ་ལས་རོགས་པ་བསྟན་འཛིན་བདེ་གསལ་ལགས་ཀྱིས་སྐྱེ་ཕྲན་རིག་པའི་གནས་ཚུལ་ལ་གཙུག་ལག་རབ་འབྱམས་པའི་སློབ་ཐོན་ཟིན་ཡོད་ཅིང། ཁོང་གིས་སྐྱེ་ཕྲན་རིག་པའི་ཤེས་བྱ་ཞེས་པའི་བོད་ཡིག་ཐོག་ཕྱག་དེབ་ཅིག་རྩོམ་སྒྲིག་འདོན་སྤེལ་གནང་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང་བསྟན་འཛིན་བདེ་གསལ་ལགས་དང་ལྷན་དུ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཕྱག་དེབ་འདི་དང་འབྲེལ་ནས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་དེ་རིང་གི་ལས་རིམ་འདིའི་ཐོག་ལ་ད་སྤྱིར་བཏང་ང་ཚོ་བོད་ཀྱི་གསོ་བ་རིག་པའི་ཨ་ནི་ད་རྒྱུད་བཞི་ལས་མར་བྱུང་བསྡད་པའི་གི་གསོ་རིག་གི་རིག་གནས་ཐོག་ལས་ང་ཚོ་བཀའ་འདྲི་མང་པོ་ཞུ་གི་ཡོད་རེད་ཨ་ནི་ནད་གཞིའི་རིགས་ཀྱི་ཐོག་ལས་ནས་ང་ཚོ་བཀའ་མོལ་ནི་མང་པོ་ཞུ་གི་ཡོད་རེད་དེ་རིང་ང་ཚོ་ཕྲན་བུ་མ་འདྲ་བ་བྱས་བྱས་ནི་ད་ད་ལྟ་སྨན་རྩིས་ཁང་གི་ངོས་ནས

ཀྱི་འགྲོ་སྟངས་གཅིག་ཡོད་རེད་ད་ལྟ་འདི། སྐྱེ་ཕྲན་རིག་པའི་ཤེས་བྱ་གསུང་ཡ་འདི། ཕྱག་དེབ་བཏོན་གནང་བ་འདི་གི་ནང་དོན་དང་འབྲེལ་བྱས་ནི་ང་ཚོ་ད་གསོ་བ་རིག་པའི་ཐོག་ལ་ཡ། བཀའ་འདྲི་ཞུ་ཡ་འདུག་འབད་བརྩོན་ཞུ་གི་ཡིན་ཨ་ནི་དེ་རིང་ང་ཚོའི། ལས་རིམ་འདི་ཐོག་ལ་ཡ་ཨ་ནི་འགྲོ་ཕན། སྨན་རྩིས་ཁང་གི་ཉམས་ཞིབ་སྡེ་ཚན་གྱི་ནང་ལ་ཡ་ད་ལྟ་ཕྱག་ལས་གནང་བཞུགས་པ་དེང་དུས་ཉམས་ཞིབ་ལས་རོགས་བསྟན་འཛིན།

ད་ད་ལྟ་ང་ཚོ་སྨན་རྩིས་ཁང་དུ་ཆ་བཞག་ན་སྤྱིར་བཏང་བོད་ཀྱི་གསོ་བ་རིག་པ་མི་ཉམས་རྒྱུན་འཛིན་བྱེད་བསྡད་ཀྱི་ཡོད་རེད། ཨ་ཡིན་ན་ཡང་ད་ལྟ་ང་ཚོ་ཕྱི་ལུགས་ཀྱི་སྨན་གཞུང་ནང་ལོགས་ནས་ཅིག་གལ་ཆེ་འགྲོ་དེ། དེང་སང་སྐྱེ་ཕྲན་རིག་པ་དེ་དེས་གནད་འགག་ཆེན་པོ་ཆགས་ཀྱི་འདུག་བསམ་གྱི་འདུག་ད་ལྟ་དུས་འགྱུར་དང་བསྟུན་བྱས་ཉེ་ཆར་ད་ལྟ་ང་ཚོ་ཏོག་དབྱིབས་གཉན་རིམས་བྱུང་ཡོད་རེད་ད་ག་ནང་བཞིན་ཏོག་དབྱིབས་གཉན་རིམས་གཅིག་པུ་ཚད་ཀྱི་མ་རེད་ང་ཚོའི་མི་ཡི་གི་ལོ་རྒྱུས་ནང་ལ་གཟིགས་པ་ཡིན་ན། ད་ལྟ་སྐྱེ་ཕྲན་རིག་པ་ཁོ་རང་རང་གི་ནི་ད་ལྟ་གཅིག་དམག་ཆེན་གཉིས་ཀྱི་མི་འབོར། མི་ཡི་གི་སྲོག་འཕྲོག་བཅོམ་བྱས་པ་ལས། སྐྱེ་ཕྲན་རིག་པ་དེ་སྐྱེ་ཕྲན་གྱིས་ནི་མི་སྲོག་འཕྲོག་བཅོམ་བྱས་པ་དེ་ཐོ་བོ་དེ་མང་ང་ཆགས་ཀྱི་ཡོད་རེད། ཨ་ནི་མ་འོངས་པ་ལ་ཡིན་ནའི་སྐྱེ་ཕྲན་གྱི་ད་གཅིག་གཉན་རིམས་དང་ནད་ཡམས་དང་དེ་འདྲའི་ཁྱབ་ཡས་ཀྱི་ཉེན་ཁ་ཆེན་པོ་ཡོད་རེད་ཟེར་བྱས་ནི་ཚན་རིག་པ་མང་པོ་གིས་འདུག་སེ་ཚོད་དཔག་བྱེད་ཀྱི་ཡོད་རེད། གཟིགས་འདི་ཐོབ་པ་ལ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་གཟིགས་པ་ཡིན། བོད་པའི་ནང་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ TB རེད། Hepatitis། རེད། H Pylori། རེད་ན་ཚ་འདི་རིགས་དེ་ཤུགས་ཆེན་པོ་ཞིག་རེད་འདུག་ཨ། ཨ་ནི་དེ་ཡོད་དུས་ཙམ་པ་ལ་ཡ་ང་ཚོའི་གི་སྐྱེ་ཕྲན་རིག་པ་ལ་དེ་ང་ཚོའི་གི་ནད་ཡམས་རེ་རེ་ཁྱབ་དུས་ཙམ་པ་ལ་ཡ་ཨ་ནི་ན་ཚ་འདི། སྤེལ་མཁན་གི་ནད་འབུ་དེ་ལ་དོ་སྣང་ཤུགས་ཆེན་པོ་བྱས་པ་ལས། ང་ཚོ་དུས་རྒྱུན་དུ་ན་ཚ། ནད་པ། ན་ཚ་དེ་ཚོ་སྤེལ་མཁན་གྱི་ནད་འབུ་དེ་ཚོ་ལ་ཡང་ནད་འབུ་དེ་ཚོའི་གི་གཟུགས་དབྱིབས་རེད་དེ་ཚོའི་གི་ཁྱད་ཆོས་རེད། དེ་ཚོ་ག་དུས་ཁོ་ཚོའི་གི་ན་ཚ་སྤེལ་སྟངས་རེད། དེ་འདྲའི་སྐོར་ལ་ཡང་དོ་སྣང་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་བཞག་བསམ་གྱི་འདུག་ལྷག་པར་དུ་ང་ཚོ་གསོ་བ་རིག་པའི་སྨན་པའི་ནང་ལོགས་ལ་ཡང་ནི། ད་ཕྱི་ལུགས་ལ་ཕྱི་ལུགས་ཀྱི་སྨན་གཞུང་དེ་འདྲ་ལ་ཡང་དོན་གཉེར་གནང་མཁན་མང་པོ་ཡོད་རེད། ཡིན་པ་ཡིན་ནའི་ད། སོ་སོའི་སྐད་ཡིག་གིས་མ་འདང་བ་ཡིན་ནའི་རེད་ད། ཚན་རིག་གི་སྐད་ཡིག་མ་འདང་བ་ཡིན་ནའི་རེད་ད། དེབ་ཅིག་ཀློག་ཁར་འགྲོ་བའི་ཚན་རིག་གི་ཐ་སྙད་དེ་ལ་ཤུགས་ཆེན་པོ་འཕྲད་རྗེས། དེབ་དེ་གི་དོན་གནད་དེ་རྟོགས་ཐུབ་ཡག་ལ་ཨ་ནི་འགོག་རྐྱེན་མང་པོ་ཞིག་འཕྲད་ཀྱི་ཡོད་རེད་བྱས་ཙང་ང་ཚོ་གིས་དཔེ་དེབ་འདི་བཏོན་དགོས་དེ་རྒྱུ་མཚན་གཅིག་ད། གཅིག་དང། ན་ཚ་སྐྱེ་ཕྲན་ཁོ་རང་རང་གི་གནད་འགག་དེ་བྱས་ད་ག་ནང་བཞིན་ང་ཚོའི་སྨན་རྩིས་ཁང་གིས་རེད་ད་ག་ནང་བཞིན་ད། གསོ་བ་རིག་པའི་མཐོ་སློབ་ཁག་མང་པོ་ཡོད་རེད། གསོ་རིག་སྨན་པ་གསོ་སྐྱོང་བྱེད་མཁན་ཁོ་རང་ཚོ་གིས་ད་ཕྱི་ལུགས་ཀྱི་སྨན་གཞུང་གི་ཆ་ཤས་དེ་ཚོ་ལ་ཡ་དོ་སྣང་བྱེད་ཡ་ད་ཕྱི་ལུགས་ཀྱི་དོན་གནད་དེ་ཚོ་ནང་འདྲེན་གྱི་ངོ་བོ་གྱི་ཐོག་ནས་ནི་དཔེ་དེབ་དེ་ང་ཚོ་བོད་ཡིག་ཐོག་ལ་ཡང་རྩོམ་སྒྲིག་ཞུས་ཡ་དེ་འདུག་སེ་བྱུང་སོང་ལ། ད་ལྟ་དེའི་བདེ་གསལ་ལ་ད་ལྟ་ཕྱག་དེབ་འདི་མ་འོངས་པ་ད་གསོ་རིག་སྨན་གྱི་རིག་གཞུང་ནང་ལོགས་ལ་ཡང་འདི་ཆ་འཇོག་བྱེད་ཡ་གི་ཁ་ཕྱོགས་ལ་མ་དཔེ་བཟོ་འདྲ་ཞིག་ཆགས་ཀྱི་རེད་པས།

གཙོ་བོ་དེ་ད་ལྟ་ང་རང་ལ་ཆ་བཞག་ན་ང་ལས་ཀ་བྱེད་ས་དེ་སྨན་རྩིས་ཁང་གི་ཉམས་ཞིབ་སྡེ་ཚན་དེ་ཆགས་ཀྱི་ཡོད་རེད་ནད་བཅོས་ཉམས་ཞིབ་སྡེ་ཚན། ད་ང་ཚོ་ནད་བཅོས་ཉམས་ཞིབ་སྡེ་ཚན་ལ་འགྲོ་ཆ་བཞག་པ་ཡིན་ན་ང་ཚོས་ཀྱི་ཕྱི་ལུགས་དང་གསོ་རིག་ཟུང་འབྲེལ་གྱི་ཉམས་ཞིབ་ཚོ་མང་པོ་ཅིག་བྱེད་ཀྱི་ཡོད་རེད། དེ་འདྲའི་ཉམས་ཞིབ་ཅིག་བྱེད་པའི་སྐབས་སུ་ལ། གསོ་རིག་སྨན་གཞུང་འདི་གཅིག་ང་ཚོ་གི་གསོ་རིག་གི་སྨན་གྱི་ནུས་པ་དེ་ང་ཚོའི་ཕྱི་ལུགས་ཀྱི་ཉམས་ཞིབ་ཀྱི་འགྲོ་ལུགས་ཀྱི་ནང་བཞིན་བྱས་རྗེས་འགྲོ་རྗེས་ཨ་ནི་གསོ་རིག་གི་སྨན་གྱི་ནུས་པ་དེ་ང་ཚོས་ཀྱི་སྟོན་གྱི་ཐབས་ཤེས་ཅིག་བྱེད་ཀྱི་ཡོད། ད་དེ་འདྲ་བྱེད་པའི་སྐབས་སུ་ལ་ང་ཚོས་ཀྱི་ན་ཚ་དེ་ཚོ་དཔེ་བཞིན་ཆ་བཞག་ན་ང་ཚོས་ཀྱི H Pylori དང Covid དང་དེ་འདྲའི་སྐོར་ལ་ཉམས་ཉམས་ཞིབ་བྱས་ཡོད་རེད། དེ་འདྲ་བྱས་ཡོད་སྐབས་སུ་ལ། དང་པོ། ཕྱི་ལུགས་ཀྱི་ད་ལྟ་སྐྱེ་ཕྲན་རིག་པ་ལ་དེ། རིག་གནས་ཟབ་ཅིང་རྒྱས་པ་ཅིག་ཆགས་འདུག་ཨ། དེ་ཡིན་དུས་ཙམ་འདི་ནང་ལོགས་ལ་སྐྱེ་ཕྲན་སྐོར་ལ་ཡང་ཏོག་དབྱིབས་ཡིན་ནའི་རེད H Pylori ཡིན་ནའི་རེད་དེ་ཚོའི་སྐོར་ལ་ཡང་ཁོ་ཚོ་གི་ཉམས་ཞིབ་མང་པོ་ཞེ་པོ་ཅིག་བྱས་རྗེས་ཁོ་ཚོ་གི་དེ་ག་ལ་ཡ་རིག་གནས་དེ་རྒྱས་པོ་ཞེ་པོ་ཡོད་རེད། བྱས་ཙང་དེ་ང་ཚོས་གི་ཅིག་མཁྱེན་རྟོགས་ཐུབ་པ་ཡིན་ན་ང་ཚོས་ཉམས་ཞིབ་དེ་འདྲ་བྱེད་པའི་སྐབས་སུ་ལ་ཕན་ནུས་ཤུགས་ཆེན་པོ་ཞིག་སྟོན་ཐུབ་ཀྱི་འདུག་ང་ཚོས་ཉམས་ཞིབ་བྱེད་མཁན་སྨན་པ་དེ་ཚོ་ལ་ཡ་ཁོ་རང་ཚོ་ལ་དོ་དབྱིངས་བསྐྲུན་ཐུབ་ཡ་རེད། ད་ག་ནང་བཞིན་ཉམས་ཞིབ་བྱེད་པའི་སྐབས་སུ་ལ་སྐྱེ་ཕྲན་དེ་གི་ག་རེ་ཟ། གལ་ཏེ་འདི་གི་ཁྱད་ཆོས་དེ་ཚོ་མགོ་ཚོད་པ་ཡིན་ན་ཨ་ནི་ཅིག་ང་ཚོ་གི་ནམ་རྒྱུན་ནད་བཅོས་སྨན་པ་ཚོ་གི་ཅིག་སྨན་བཏང་སྟངས་དང་དེ་འདྲའི་གི་ཐོག་ནས་ཁྱད་པར་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་རེད། ད་ད་ལྟ་བཀྲ་ཤིས་ལགས་ཀྱི་གསུང་བ་འདི་ད་ལྟ་ཅིག་ང་ཚོ་བོད་ལུགས་ཀྱི་གསོ་རིག་ནང་ལོགས་ལ་ཡ་ནང་འདྲེན་ཟེར་བའི་འདི་ཡང་ཅིག་གཞུང་ནང་ལོགས་ལ་ཡ་གཞུང་འདྲེན་མ་འགྲོ་ཟེར་བའི་འདི་ཐབས་ཤེས་འདི་མ་རེད། ང་ཚོའི་གི་རིག་གཞུང་ག་རེ་ཡོད་པ་འདི་རིག་གཞུང་ཁོ་རང་རང་རྒྱུན་འཛིན་བྱས་པར་མ་གཏོགས་འདི་ཡང་ཕྱི་ལུགས་ནས་བསྲེས་པ་ཡིན་ན་འདི་ཏག་ཏག་ཅིག་བསྡད་ཀྱི་རེད་བསྡད་ཀྱི་རེད་བསམ་གྱི་མི་འདུག་ད་ང་ཚོས་ཕྱི་ལུགས་སྤྲད་དེ་ཚོ་ང་ཚོ་འདིས་འགྲོ་བ་ཞིག་རེད་ད་ཕྱི་ལུགས་ཀྱི་ནང་དོན་དེ་ཚོ་ང་ཚོས་ཀྱི་ལག་ཆ་འདྲ་པོ་བཟོས་ནས་ཆ་ཡ་ཞིག་ཡོད་རེད་བ་དཔེར་ན་ཆ་བཞག་ན་ང་ཚོ་གི་ད་སྐྱེ་ཕྲན་རིག་པ་སྐོར་ལ་དོ་སྣང་སྤེལ་ཡོད་འདུག་ཟེར་པ་ལ་སྨན་རྩིས་ཁང་གི་ཡན་ལག་སྨན་ཁང་དྲུག་ཅུ་རེ་བཞི་ཙམ་ཞིག་ཡོད་རེད་སྨན་པ་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་གི་གོ་རྟོགས་ནང་ལོགས་ལ་ཡང་ཕྱི་ལུགས་ཀྱི་སྐྱེ་ཕྲན་རིག་པ་དེ་སྐོར་ལ་དེ་ཤེས་ཐུབ་པ་ཡིན་ན།

བརྟག་དཔྱད་དེ་འདྲ་སྐོར་ལ་ཡག་པོ་ཞིག་ཤེས་ཐུབ་ཡོད་ན་ནད་པ་དེ་ཚོ་མང་ཆེ་དེང་སང་སྨན་ཁང་ལ་ཡོང་དུས་ཙམ་པ་ལ་ཁོ་རང་ཚོ་གི་ནད་པའི་ལོ་རྒྱུས་དེ་ཁྱེར་ནས་སླེབས་ཡོད་འདུག་བ Medical History དེ Medical History དེ་ཁོ་ཚོ་མང་པོ་ཞིག་ད་མང་ཆེ་དྲང་པོ་བཤད་ན་འུ་ཐུག་ཐབས་ཟད་བྱས་ནས་ཕྱི་ལུགས་ཀྱིས་ཕན་མ་ཐོགས་དུས་ཙམ་པ་ལ་ང་ཚོ་བོད་སྨན་དེ་ལ་སླེབས་ཀྱི་ཡོད་རེད་མང་པོ་ཞིག་དེ་འདྲ་སླེབས་པའི་སྐབས་སུ་ལ་ཨ་ནི Medical History དེ་ཚོ་གཟིགས་པའི་སྐབས་སུ་ལ་ཨ་ནི Medical History དེ་ཚོ་ཡག་པོ་བྱས་ནས་རྟོགས་ཐུབ་པའི་ཆེད་ལ་ཡ་རྟོགས་ཐུབ་པའི་གི་ཐུབ་པའི་གསོ་ག་འདྲ་གསོ་ཐུབ་ཀྱི་ཟེར་ན་སྐྱེ་ཕྲན་རིག་པའི་སྐོར་ལ་ཡ་སློབ་སྦྱོང། ནང་ལོགས་ལ་ནད་ངོ་བརྟག་དཔྱད Diagnosis ཡོད་རེད། ནད་བཅོས་ཡོད་རེད Treatment དེ་ནས Antibiotic ག་རེ་ག་རེ་བཏང་འདུག་གཉན་འཇོམས་ག་རེ་ག་རེ་བཏང་འདུག་དེ་འདྲའི་སྐོར་ལ་སྔོན་ནས་ཁོ་རང་རྨང་གཞི་ཡག་པོ་ཞིག་ཡོད་པ་ཡིན་ན། ཨ་ནི་ཁོ་རང་ཚོའི་ནད་པའི་ལོ་རྒྱུས་དེ་ཚོ་གཟིགས་པ་ཡིན་ནས་ནད་ཀྱི་ནད་པ་དེའི་བྱེ་བྲག་པའི་ནད་ཀྱི་ངོ་བོ་དང་ནད་ཀྱི་གནས་བབ་དེ་ཚོ་ཡག་པོ་ཞིག་རྟོགས་ཐུབ་ཨ་དེའི་སྒང་ལ་གསོ་རིག་གཞུང་གི་གོ་རྟོགས་དེ་དག་ཡོད་པ་རེད། ཨ་དེའི་ཐོག་ནས་ཨ་ནི་ཅིག་སྨན་དེ་ཚོ་བཏང་བ་ཡིན་ནས་ཅིག།

ཨ་ནི་གཞུག་མ་དཔེ་དེབ་དེ་མར་བཏོན་ཐུབ་ཞིག་མ་ཡིན་པ། དཔེ་དེབ་དེ་བཏོན་ཚར་བའི་རྗེས་ལ་ཡང་ཐོག་མར་དེ་ལ་ཡང་ཨ་ནི Launch བྱས་ཚར་བའི་རྗེས་ལ་ང་ཚོ་གི་དཔེ་དེབ་དེ་གསོ་བ་རིག་པའི་སྨན་པ་གསོ་སྐྱོང་བྱེད་སའི་གི་མཐོ་སློབ་ཁག་མང་པོ་ཅིག་ཡོད་རེད་སྨན་རྩིས་ཁང་གཅིག་པུ་མ་རེད་ད་ག་ནང་བཞིན་ལྕགས་པོ་རི་ཡོད་རེད་འབུམ་བཞི་སྨན་རི་ཡོད་རེད་ཨ་ནི་ལ་དྭགས་གསོ་རིག་ཡོད་རེད། ཁག་དེ་ཚོ་ཁག་ལ་ཡང་ང་ཚོ་གི་དཔེ་དེབ་དེ་ཚོ་ཁག་འགྲེམས་སྤེལ་བྱེད་ཡ་གི་ང་ཚོ་འདུག་སེ་འཆར་གཞི་སྒྲིག་གི་ཡོད་རེད་ཨ་ནི། གཞུག་མ་ང་ཚོ་སྨན་རྩིས་ཁང་རང་ནང་ལོགས་ལ་ཡང་དེ་ཚོ་འགྲེམས་སྤེལ་ཟིན་པའི་རྗེས་ལ་ཡང་དང་པོ་དུས་ཚོད་མང་པོ་ཅིག་སློབ་སྦྱོང་བྱེད་ཡ་ལ་ཡང་བཏང་དགོས་ཀྱི་རེད་བ། དེབ་དེ་མང་པོ་ཅིག་ཀློག་ཀྱི་རེད་ཀློག་རྗེས་བསམ་ཚུལ་མང་པོ་ཡོང་སྲིད་པ་རེད། ཨ་ནི། དེ་འདྲའི་བསམ་ཚུལ་དང་དོགས་འདྲི་དང་མང་པོ་ཡོང་སྲིད་པ་རེད་དེ་འདྲའི་རྗེས་ལ་ཡང་ང་ཚོ་ཡི་སྦྱང་བཤད་གོ་བསྡུར་གྱི་ལས་རིམ Discussion དེ་འདྲས་ཅིག་ང་ཚོ་འཚོགས་ཡ་གྱི་འཆར་གཞི་འདུག་བསྒྲིགས་ཡོད་རེད། ཨ་ནི་དེ་འདྲས་བསྒྲིགས་པའི་སྐབས་སུ་ལ་ཡང་ཨ་ནི། ད་དེའི་སྐབས་སུ་ད། ཟབ་སྦྱོང་གི་ངོ་བོ་ལ་འོ་རེད་སྦྱང་བཤད་གོ་བསྡུར་གྱི་ལས་རིམ་བྱེད་པའི་སྐབས་སུ་ལ་ཨ་ནི་ཁོ་རང་ཚོ་གི་དོགས་འདྲི་དེ་ཚོ་ཡར་སྤུངས། ནད་བཅོས་ཀྱི་ལམ་ལ་ཡང་དེ་གིས་ག་འདྲས་སེ་ཕན་ནུས་ཐོབ་གི་འདུག་གཞུག་མ་དཔེ་དེབ་ག་འདྲས་བྱས་ནས་བཏོན་ཐུབ་ན་ཡག་ས་རེད་དེ་དཔེ་དེབ་ནང་དོན་ག་འདྲས་འདྲ་པོ་ཞིག་ཡོད་ན་ཡག་ས་རེད་ལབ་ཡ་འདྲ་པོ་བསམ་ཚུལ་དེ་འདྲ་སྤུངས་རྗེས་དེ་འབྲེལ་གྱི་གོ་བསྡུར་གྱི་ལས་རིམ་ཅིག་བཟོ་ཡ་གི་འཆར་གཞི་ཡོད་རེད།

ད་ང་ཚོ་ཐོག་མར་ཡ་ང་སྨན་རྩིས་ཁང་གི་རིག་གཞུང་ལྷན་ཚོགས་ཀྱི་ཚོགས་གཙོ་རེད། ཨ་ནི་འཛིན་སྐྱོང་ད་ལྟ་སྨན་རྩིས་ཁང་གི་འགན་འཛིན་མཆོག་རེད་ང་ཚོ་གི་ད་ལྟ་འཆར་གཞི Proposal དེ་འདུག་སེ་ཕུལ་བ་རེད། དཔེ་དེབ་དེ་གི་དམིགས་ཡུལ་དང། དཔེ་དེབ་དེ་རྩོམ་སྒྲིག་པའི་ཆེད་ལས་ཀྱི་ལོ་རྒྱུས། འོ་དེ་འདྲ་ཅིག་ང་ཚོ་ཡར་ཕུལ་བ་རེད་ད་དེའི་ནང་ལོགས་ལ་དམིགས་ཡུལ་དེ་གཙོ་བོ་དེ་ང་ཚོས་ངས་གོང་དུ་ཞུ་བ་ནང་བཞིན་རེད་ང་ཚོ་གི་གསོ་བ་རིག་པའི་ནད་བཅོས་སྨན་པ་ཚོ་ལ་ཡང། དང་པོ་ཐོག་མར་དེ་ཁོ་རང་ཚོ་ལ་དམིགས་པ་ཅིག་རེད་དཔེ་དེབ་དེ། ད། ནད་བཅོས་སྨན་པ་ཚོ་མང་པོ་ཅིག་ང་ཚོ་དེ་ལ་ཡང་སྙེ་མ་ང་རང་འདུག་དངོས་སུ་ལས་ཀ་ཞུ་བའི་སྐབས་སུ་ལ། སྨན་པ་རྒན་གཞོན་གོ་རིམ་མང་པོ་ཅིག་མཉམ་དུ་འབྲེལ་བ་བྱུང་བྱུང་སོང། བསམ་ཚུལ་ཕུལ་མཁན་མང་པོ་ཞིག་བྱུང་སོང་ད་ངེད་ཀྱི་སློབ་སྦྱོང་དེ་སྐྱེ་ཕྲན་རིག་པ་ལ་དེ་ཙམ་པ་ལ་ཡང་བྱེད་སྟངས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་སྐྱེ་ཕྲན་རིག་པ་ལ་ལ་སློབ་སྦྱོང་བྱེད་མཁན་ཟུར་དུ་སློབ་སྦྱོང་བྱེད་མཁན་ཞེ་པོ་མང་པོ་ཟེར་གང་མི་འདུག་ཨ་དེ་ཙམ་པ་ལ་ང་རང་དེ་ལ་སློབ་སྦྱོང་བྱས་ཡོད་ཞུ་དུས་ཙམ་པ་ལ་ཡང་མང་པོ་ཅིག་གི་བསམ་ཚུལ་ནང་ལོགས་ལ།

དེའི་སྐོར་དེའི་ལྟ་གྲུབ་དེ། ད་ལྟ་གྱི་རྒྱུན་གནས་རིགས་དེ་ཚོ་ག་འདྲ་སེ་གྱུར་གྱི་ཡོད་མེད་སྐྱེ་ཕྲན་དེ་ཚོ་གི་གཟུགས་དབྱིབས་དང་སྐྱེ་ཕྲན་དེ་ཚོ་གི་ནད་འབུ་སྤེལ་སྟངས་ནད་སྤེལ་སྟངས་དེ་འདྲའི་སྐོར་ལ་ཡང་ང་ཚོ་གི་ཡང་ཅིག་དེ་འདྲའི་སློབ་སྦྱོང་སྤེལ་བ་ན་དེ་དཔེ་གནད་འགག་འདུག་འོ་དེ་འདྲའི་བསམ་ཚུལ་ཅིག་མང་པོ་ཅིག་ཡོང་ཡོད་རེད། འོ་དེ་འོ་དེ་གཅིག་རེད་རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་པ་དེ་ཨ་ནེ་ང་ཚོས་ངས་གོང་དུ་ཞུ་བ་ནང་བཞིན་རེད་ང་ཚོའི་ཉམས་ཞིབ་སྡེ་ཚན་ལ་ཡང་ཟུང་འབྲེལ་གྱི་ཉམས་ཞིབ་ད་ལྟ་བོད་གཞུང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནེ་འཕྲོད་བསྟེན་ལས་ཁུངས་མཉམ་དུ་ང་ཚོས་ཟུང་འབྲེལ་གྱི་ཉམས་ཞིབ་མང་པོ་བྱེད་ཀྱི་རེད། ཟུང་འབྲེལ་ཉམས་ཞིབ་ཚང་མ་དེ་བྱེད་པའི་སྐབས་སུ་ལ་ང་ཚོས་བརྗོད་གཞི་འདི་ཚོ་མང་པོ་ཅིག་ད་ལྟ་ཕྱི་ལུགས་ཚན་རིག་གི་ད་ཅིག་དེང་སང་ན་ཚ་དཔེར་ན་ཆ་བཞག་ན H pylori ལ་ཡང་རུང་ན་ཚ་བཟའ་བྲང་རུ་ད་ང་ཚོ་བོད་མིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཤུགས་ཆེ་ཁྱབ་བསྡད་དེ H pylori རེད་ད་ང་ཤེས། Dengue ལ་ཡང་རྟོག་ཞིབ་ག་ལེར་བྱས་ཡོད་རེད་མ་འོངས་པར Hepatitis དང་དེ་འདྲའི་ག་ལེར་བྱེད་ཡག་གི་འཆར་གཞི་ཡོད་རེད་བྱས་ཙང་དེ་འདྲ་བྱེད་པའི་སྐབས་སུ་ལ་གཅིག་ང་ཚོ་ཟུང་འབྲེལ་གྱི་ཉམས་ཞིབ་ཅིག་བྱེད་ཞེས་འགོ་བཙུགས་ལ་ཟུང་འབྲེལ་གྱི་གནས་ཚུལ་དེ་རྟོགས་དགོས་རེད་བ་ཨ་ནི་ཕ་ཕྱོགས་ནས་ང་ཚོ་གསོ་བ་རིག་པ་གཅིག་པུ་གྱི་གནས་ཚུལ་དེ་རྟོགས་པ་ཡིན་ན་ང་ཚོ་ཟུང་འབྲེལ་ཉམས་ཞིབ་བྱེད་པའི་སྐབས་སུ་ལ་ཚགས་ཚུད་པོ་ཅིག་ཆགས་ཀྱི་རེད་བསམ་གྱི་མི་འདུག་ངའི་བསམ་པ་ལ་ག་ཅེ་ན་ན་ཕ་ཕྱོགས་ཀྱིས་ང་ཚོ

ཁོ་རང་ཚོ་གིས་ག་རེ་ག་རེ་བྱས་བཞག་ག་རེ་ག་རེ་ནོར་བཞག་ལ་རོ་ཡོར་བ་ཨ་ནི་ནད་འབུ་འདི་གི་སྤྱི་བཏང་གི་ཁྱད་ཆོས་ག་རེ་རེད་བཞག་རླུང་མཁྲིས་བད་ཀན་གི་ད་ཅིག་སྨན་པ་ཅིག་ཡིན་ན་བོད་གསོ་རིག་སྨན་པ་ཅིག་ན་རླུང་མཁྲིས་བད་ཀན་གི་གཞི་བཞག་ནས་འདུག་སེ་མར་ལྟ་ཡོང་དུས་ཙམ་པ་ལ་ཡ་འདི་ན་ཚ་འདི་གི་ནད་གི་ངོ་བོ་འདི་ག་བའི་ཕྱོགས་ལ་མང་ང་འགྲོ་གི་འདུག་ལ་ཡ་རོ་ཡོར་ཨ་ཕྱི་ལུགས་གི་ནད་རྟགས་འདི་ཚོ་ལ་ཡ་མར་ཞིབ་འཇུག་བྱས་ཅེས་ཨ་ནི་ངོ་བོ་མང་ཨ་ནི་དེའི་གཞིར་བཟུང་བྱས་རྗེས་ཨ་ནི་བོད་སྨན་བཏང་ཐུབ་བས་ད་འོ་དེ་འདྲའི་གི་ཐོག་ནས་ཐུགས་ཕན་མང་པོ་ཞིག་གསོ་ཡ་ཡོད་རེད་ད་ད་ལྟ་ངེད་ཀྱི་གང་ཟག་ཤུལ་དུ་འོང་དུས་འདི་ང་ཚོ་གི་ཟུང་འབྲེལ་ཉམས་ཞིབ་བྱེད་པའི་སྐབས་སུ་ལ་གནས་ཚུལ་ཕྱོགས་ཡོངས་ནས་རྟོགས་དགོས་པ་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། འོ་དེ་འདྲའི་ཐོག་ནས་ང་ཚོ་ལ་ཡང་སྐྱེ་ཕྲན་རིག་པའི་ཤེས་བྱ་ལ་ཡང་ཅིག་ད་དཔེ་དེབ་ནང་ལ་ཡོད་པ་ཡིན་ན་ཨ་ནི་ང་ཚོ་ཐུགས་ཕན་གསོ་ས་རེད་ག་ཅིག་ནང་ང་ཚོས་ད་ལྟ་སྐད་ཡིག་གི་ཐོག་ནས་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་ཀྱི་འདུག་ཨ་ནི་མང་པོ་ཅིག་དབྱིན་སྐད་ཡག་པོ་ཤེས་མེད་ཙང language barrier སུ་རུ་ཆགས་ཆེ་འོ་དེའི་དཀའ་ངལ་ཅིག་འཕྲད་ཀྱི་འདུག་ཨོ་དེ་ཅིག་རེད་ཨ་ནི་དེང་སང་ནད་བཅོས་སྨན་པ་ཡིན་པ་ཡིན་ནའི་ད་ང་ཚོ་གི་ད་ནི་སངས་རྒྱས་སྨན་བླ་ཡི་གཟུངས་སྔགས་འདི་གནང་ངོ། སེམས་ཅན་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐར་གྱུར་ཅིག། འགྲོ་བའི་ནད་རྣམས་མ་ལུས་པ་རྟག་འབྱུང། ནད་པ་དེ་གཞི་ལ་བཞག་ཅིང་ནད་པ་དེ་དཀྱིལ་མངལ་དུ་གཙོ་བོ་ལ་བཞག་བཞག་དང། ནད་པ་དེ་གལ་སྲིད་གཙོ་བོ་ཡིན་པ་ཡིན་ན་ང་ཚོ་གི། ལམ་བུ་ཕྱོགས་ག་འདྲ་ཡི་ཅིག་ཐབས་ཤེས་བྱས་ཏེ་གང་ལྟར། ནད་པ་དེ་གི་ནད་དེ་མ་སེལ་ཐུབ་ཡས་ཀྱི། འབད་བརྩོན་ཞུ་དགོས་དེ་གལ་ཆེ་ཤོས་ཡིན་དུས་ཙམ་པ་ལ་ཡང་ང་ཚོ་གི་ད་ལྟ་ནད་བཅོས་སྨན་པ་ཡིན་པ་ཡིན་ནའི་དེང་སང་ནད་བཅོས་སྨན་པ་འདྲ་བོ་ད་སྔོན་མ་འདྲ་བོ་ཡིན་པ་ཡིན་ན་སྙིང་རྗེ་ད་ཆ་རྐྱེན་དང་མང་པོ་ཡོད་མ་རེད་ཨ་ནི་ཅིག་མང་པོ་ཅིག་བོད་ནས་ཐད་ཀར་ཕེབས་ཡོད་དུས་ཙམ་པ་ལ་ཡང་དེ་རྒྱ་གར་ནང་ལོགས་ལ་དབྱིན་ཇི་དང་ཚན་རིག་དང་དེ་འདྲའི་གི་སྦྱང་ཡག་གི་གོ་སྐབས་ཤིག་བྱུང་ཡོད་མ་རེད་བ་ད་དེང་སང་འདྲ་བོ་ཆ་བཞག་ན་དེ་འདྲའི་གི་གོ་སྐབས་དེ་ཚོ་ཤུགས་ཆེན་པོ་བྱུང་ཡོད་དུས་ཙམ་པ་ལ་ཡང་ད་ཅིག Holistic ང་ཚོ་ཕྱོགས་ཕྱོགས་ཡོངས་ནས་རྟོགས་ཐུབ་མཁན་གྱི། གཅིག། དེང་དུས་ཀྱི་བོད་ལུགས་གསོ་བ་རིག་པའི་སྨན་པ་ཅིག་ཆགས་ཡ་གི། འབད་བརྩོན་ཞུ་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག། གཅིག་ང་ཚོ་རིག་གཞུང་གཅེས་འཛིན་བྱེད་དགོས་དེ་གལ་ཆེན་པོ་རེད་གཙོ་བོར་འཛིན་དགོས་དེ་གལ་ཆེན་པོ་རེད་དེ་མཉམ་དུ་ད་གཅིག། ཟུར་རྒྱན་གྱི་ཚུལ་དུ་ད་གཅིག་ཕྱི་ལུགས་ཀྱི་ཚན་རིག་དང་དེ་འདྲས་རྟོགས་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། ལྷའོ། དེ་འདྲས་བྱས་ནས་ད་ངེད་ཚོ་གི་དམིགས་ཡུལ་དེ་ནང་ལོགས་ལ་འདུག་སེ་སྔོན་མ་བྱས་ནས་འགྲིག་ཡོད་རེད་ཐོག་མར་དམིགས་ཡུལ་དེ་ནང་ལོགས་ལ་བླངས་འོང།

འཕྲོད་བསྟེན་དང་ཡང་ན་ནད་པ་དབུས་བཞག་གི་ཐོག་ནས་བཅོས་ཐབས་གནང་མཁན་གྱི་འཕྲོད་བསྟེན་བྱ་གཞག་ལ་འཇུག་མཁན་སུ་ཡིན་ནའི་འདི་ག་སོགས་ལ་དོ་སྣང་བྱེད་དགོས་ཡ་ཞིག་རེད་ཤག་ཅེས་ཁྱེད་རང་གིས་ནན་པོ་ཞེ་པོ་ཅིག་གསུངས་བྱེད་དུས་སུ་བ་ད་དེ་ཡིན་པ་ཡིན་ན་ད་སློབ་གྲྭ་ཁག་ནང་ལོགས་ལ་ཚན་རིག་སློབ་གཉེར་གནང་གི་ཡོད་རེད་ལྷག་པར་དུ་འཛིན་གྲྭ

སྤྱིར་བཏང་ད་ལྟ་སྐྱེ་ཕྲན་རིག་པ་ལབ་ཡས་དེ Micro Biology ལབ་ཡས་སློབ་ཚན་དེ་ད་ལྟ་གཙུག་ལག་སློབ་གྲྭ་རང་ལ་ཡང་བསླབ་ཡས་འགོ་བཙུགས་འདུག་ཨ་ནི་ད་ལྟ་ད་ལྟ་ང་ཚོ་རྒྱ་གར་ནང་ལོགས་ལ MBBS དང་ཨ་ནི་སྨན་སློབ་འགྲོ་མཁན་ཁོ་རང་ཚོ་ལོ་རིམ་གཉིས་པ་ལ་ཡང་ལོ་གཅིག་རིང་ག་ལ་ཡང་སློབ་ཚན་དེ་སློབ་སྦྱོང་བྱེད་ཀྱི་ཡོད་རེད། ད་སྤྱིར་བཏང་ད་ལྟ་སློབ་གྲྭ་ཁག་ལ་སྔོན་མ་ང་སློབ་སྦྱོང་བྱེད་པའི་སྐབས་སུ་ལ་ད་ལྟ་ཕྲ་སྲིན་དང Bacteria དང Virus དེ་འདྲའི་སྐོར་ལ་རྨང་གཞི་རོབ་ཅིག་འདུག་སེ་བསླབ་ཀྱི་ཡོད་རེད། ད་ཡིན་ནའི། ཞེ་པོ་ཅིག་རྒྱས་པོ་བསླབ་ཀྱི་ཡོད་མ་རེད། ད་ཡིན་ནའི་ངེད་ཀྱི་བསམ་པ་ལ་སློབ་ཚན་དེ་གི་གནད་འགག་ད་མ་འོངས་པ་ལ་ད་ཅིག་ད་ལྟ་ཚན་རིག་པ་མང་མང་ཚོ་ག་རེ་ཟེར་མང་ཚོགས་འཕྲོད་བསྟེན་གྱི་ཚན་རིག་པ་ད་ལྟ Public Health གྱི Scientist དེ་འདྲ་མང་པོ་ཞེ་པོ་ཅིག་གིས་ད་ལྟ་ཏོག་དབྱིབས་དེ་དག་ད་ལྟ་འདས་ཟིན་པ་རེད། མ་འོངས་པ་ལ་ཏོག་དབྱིབས་འདྲ་བོ་དེ་འདྲ་མང་པོ་ཞེ་པོ་ཅིག་སླེབ་ཀྱི་རེད་ཟེར་བྱས་ནས་ཁོ་རང་ཚོ་གི་དེ་ཚོད་དཔག་བྱེད་ཀྱི་ཡོད་རེད།

སྐྱེ་ཕྲན་དང་འབྲེལ་བའི་གི་ན་ཚ་དང་དེ་འདྲའི་སྐོར་ལ་ཡང་གོ་རྟོགས་མང་སྤེལ་དགོས་ཡ་ད་དེ་ཚོ་ངས་གནད་འགག་མཐོང་གི་འདུག་ད་ང་ཚོ་ཕྱོགས་གཅིག་ནས་གཟིགས་པ་ཡིན་ན་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་སྐྱེ་ཕྲན་རིག་པ་ལབ་ཡས་དེ་དཔེ་ད་ལྟ་ཅིག་དེའི་སྐོར་ལ་ཤེས་བྱ་དེ་ད་ལྟ་དམའ་པོ་ཞིག་རེད་ཤག་ཨ་ནི་ཅིག་ང་རང Microbiology བྱས་ཡོད་ལབ་ཙམ་པ་ལ Microbiology ལབ་ན་ག་རེ་ལབ་མཁན་ད་རུང་དེ་དཔེ་མང་པོ་བྱུང་སོང་རོགས། ད་ད་ལྟ་གཅིག་ང་ཚོ་དཔེ་དེབ་ནང་ལོགས་ལ་ཡང་དབྱིན་བོད་ཤན་སྦྱར་གཏན་འབེབས་ཀྱི་ད་ལྟ་གཅིག་ཚིག་མཛོད་དེ་འདྲ་མང་པོ་ཅིག་གནང་འདུག་ལྟ་བའི་སྐབས་སུ་ལ། Microbiology ལབ་ཡས་དེ་ཁ་གཏུགས་སུ་བསྒྱུར་བ་ཅིག་མཐོང་ཡ་མི་འདུག་ཨ་ནི་བསྒྱུར་བ་ཡིན་ནའི་ཁ་ཤས་ད་གཅིག་བསྒྱུར་བ་དེ་ཚོ་གཅིག་མ་འདྲ་མ་འདྲ་དེབ་རེ་རེ་ལ་ཡང་མ་འདྲ་མ་འདྲ་དེ་འདྲ་བསྒྱུར་བཞག་ང་དེབ་དེ་ནང་ལ་བྲིས་པའི་སྐབས་སུ་དཀའ་ངལ་མང་ཤོས་དེ་དེབ་ནང་ལ་ཐ་སྙད་ཀྱི་འགྱུར་དེ་ནང་ལ་ཆགས་སོང། ཨ་ནི་སོ་སོའི་ངོས་ནས་གང་རྒྱུད་གང་ཐུབ་ཅི་ནུས་ཀྱིས་ཅིག་ག་ལ་བར། སྒྲ་སྒྱུར་བྱེད་དགོས་སར་སྒྲ་སྒྱུར་རྒྱུ་དོན་སྒྱུར་བྱེད་སར་དོན་སྒྱུར་རྒྱུ་དེ་ཡིན་དུས་ཙམ་པ་ལ། ངས་བསམ་པར་ང་ཚོའི་སྤྱི་ཚོགས་ནང་ལོགས་སྐྱེ་ཕྲན་རིག་པ་དེའི་སྐོར་ལ་ཤེས་བྱ་དེ་དངོས་གནས་ད་ལྟའི་ཆ་ལ་ཏོག་ཙམ་དམའ་བོ་རེད་ཤག་སྔོན་མ་ཏོག་དབྱིབས་ཁྱབ་པའི་སྐབས་སུ་ལས་ཀྱི་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་དོགས་པ་རྣམ་རྟོག་དངངས་སྐྲག་ཤུགས་ཆེན་པོ་ཆགས་སོང་དེ་ག་ནང་བཞིན་ནོར་འཁྲུལ་ཅིག་ག་ལོགས་ལ Misinformation ལབ་ཀྱི་ཡོད་རེད་པ་ད་ནས་ཅིག་གནས་ཚུལ་བདེན་པ་མིན་པ་འཁྲུལ་ནོར་ཅན་དེ་འདྲ་མང་པོ་ཅིག་ཡང་མང་ཁྱབ་བྱས་ད་དེ་ཚོ་མང་པོ་ཅིག་གཞི་ཐུག་ས་དེ་དེ་རེད་ཤག་ང་ཚོ་སྐྱེ་ཕྲན་རིག་པ་སྐོར་ལ་ནམ་རྒྱུན་དུ་སློབ་སྦྱོང་བྱེད་ཀྱི་ཡོད་མ་རེད་པ། ཨ་ནི་ནད་ཡམས་གཅིག་ཁྱབ་དུས་ཙམ་པ་ལ་ཡང་ནད་ཡམས་དེ་སྤེལ་མཁན་གྱི་ནད་འབུ་དེ་རང་སྐོར་ལ་ང་ཚོ་དོ་སྣང་བྱས་པ་མ་གཏོགས་ཨ་ནི་ཅིག་སློབ་གྲྭ་ཁག་ནས་རེད་ཅིག་སྨན་སློབ་ཁག་ལས་ནས་རེད་ང་ཚོ་གི་དེ་འདྲའི་སློབ་ཁྲིད་བྱེད་ཡག་གི་དེ་སྲོལ་དེ་མེད་དུས་ཙམ་པ་ལ་དེ་ཅིག་ཡིན་གཅིག་མིན་གཅིག་ཅིག་བྱེད་ཐུབ་པ་ཡིན་ན་ཡག་པོ་ཡོད་རེད་བསམ་གི་འདུག་ད་དེ་ཆ་ཤེས་མཁན་ཡོད་རེད་བསམ་གི་འདུག་ཁར་དུ་མ་ཡང་འགྲོ་བ་ཡིན་ན་ཅིག Microbiology སྐྱེ་ཕྲན་རིག་པ་དེ་ཏོག་ཙམ་གནས་ཚད་ཏོག་ཙམ་མཐོ་གྲས་ཅིག་བརྩི་གི་ཡོད་རེད་ད་ཡིན་ནའི་དེའི་གི་རྨང་གཞི་དེ་ང་ཚོ་ངོ་སྤྲོད་བྱེད་ཐུབ་ཡག་ལ་དེ་འདྲའི་ཏན་ཏན་ཡོང་གི་ཡོད་རེད་ཡོང་གི་རེད་བསམ་གི་འདུག་ཨ་ནི་གནད་འགག་རེད་བསམ་གི་འདུག་ལའང།

གསོ་བྱེད་སྨན་གྱི་ཐོག་ལ་ཕྱག་ལས་གནང་མཁན་ཚོས་ཀྱི་འདི་ནས་བླང་བྱ་འདྲ་བོ་ག་རེ་ག་རེ་ཡོད་རེད་ཡ། འདི་དང་སློབ་གྲྭ་ཕེབས་མཁན་གྱི་སློབ་ཕྲུག་དཔེར་ན་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཀྱི་ད་ཚན་རིག་བྱས་མ་འོངས་པ་ཨེམ་ཆི་བྱེད་ཀྱི་ཡིན་བསམ་པ་དེ་འདྲའི་སློབ་ཕྲུག་དེ་འདྲ་ཡོད་པ་ཡིན་ན་བོད་ཡིག་རྐྱང་པའི་ཐོག་ནས་ཡང་གོ་རྟོགས་འཕེལ་ཡག་ལ་ཡ་འདི་ནང་ལོགས་ནས་བླང་བྱ་འདྲ་བོ་དེ་འདྲ་ག་རེ་དབྱེ་བ་འདྲ་བོ་ཅིག་ཕྱེ་གནང་བ་ཡིན་ན་ག་རེ་ག་རེ་ཡོད་ནའོ། ལགས་སོ། ད། ད་ལྟ་དཔེ་དེབ་དེ། གལ་སྲིད་དོན་གཉེར་བྱས་ད་སློབ་གྲྭ་ཁག་རེད་ད་སྨན་སློབ་རེད་དེ་ནང་བཞིན་སྨན་རྩིས་ཁང་གི་སྨན་པ་རེད་དེ་ནང་བཞིན་གསོ་བ་རིག་པའི་སྨན་པ་མང་པོ་ཅིག་འདུག་ལོ་ཡིན་དུས་ཙམ་པ་ལ་ངེད་ཀྱིས་དེ་ལྷག་པར་དུ་ད་ལྟ་ཅིག་མ་འོངས་པ་ཅིག་ཕྱི་ལུགས་ཚན་རིག་གི་ཐོག་ལ་བྱེ་བྲག་པ་ལ་སྐྱེ་ཕྲན་རིག་པ་འདྲ་བོ་ཅིག་ག་ལ་སློབ་སྦྱོང་བྱེད་ཀྱི་ཡིན། ལབ་དེ་འདྲའི་དམིགས་ཡུལ་ཡོད་མཁན་དེ་འདྲའི་ནང་ལོགས་ལ་ཡང་གཙོ་བོ་དེ་དཔེ་དེབ་ཀྱི་ནང་ལོགས་ལ་ཡང། གཅིག། དོ་དབྱིངས་སླེབས་ཡག་གི་དོན་གནད་ཁ་ཤས་ཅིག་ཆགས་ཀྱི་འདུག་དང་པོ་དེ། ད་ལྟ་ངེད་ཀྱིས་དེའི་ནང་ལོགས་ལ་སྐྱེ་ཕྲན་རིག་པ་ལབ་ཀྱི་མ་གཏོགས་སྐྱེ་ཕྲན་རིག་པ། ནང་འགྲེལ་བཤད་རྒྱག་པའི་སྐབས་སུ་བརྒྱུད་རིམ་གྱི་ནང་ལོགས་ལུས་ཟུངས། ལུས་ཟུངས་རིག་པ་སྒང་ལ་ཡང་གཅིག། གོ་བསྡུར་མང་པོ་ཅིག་བྱས་ཡོད་རེད། ད་ལྟ་ང་ཚོ་གི Immune System ལབ་ཀྱི་ཡོད་རེད། ད་དེའི Immune System ལབ་ཡག་དེ་གི་ང་ཚོ་གི།

ད་དེ་ཡི་ཉམས་མཚར་པོ་ཞིག་གཅིག་ཆགས་ཀྱི་ཡོད་རེད། ང་ཚོ་མིས་ང་ཚོ་མི་མི་ཡི་གི་ལུས་ཟུངས་ནུས་པ་དེ་ཤུགས་ཆེན་པོ་ཞེ་པོ་གཅིག་རེད། ད་ལྟ་ང་ཚོ་ཚ་བ་འབར་བའི་སྐབས་སུ་ལ་ཡང་ཚ་བ་འབར་འབར་དུས་ཙམ་པ་ལ་ལུས་ཟུངས་ཀྱི་ལས་ཀ་ཇེ་ལེགས་བྱེད་ཀྱི་ཡོད་རེད་བ། གཟུགས་པོ་ནང་ལོགས་ལ་ཡང་ཕྲ་སྲིན་གཅིག་འཛུལ་བཞག་གཟུགས་པོ་ནང་བཙོག་པ་གཅིག་ཤོར་བཞག་ཨ་ནི་དེ་གཟུགས་པོ་ཚ་བ་དེ་འབར་ཡོང་དུས་ནང་ལོགས་ཀྱི་ཕྲ་སྲིན་དེ་ཁོ་རང་གི་སྒོམ་ཐུབ་ཡས་ཀྱི་དྲོད་ཚད་དེ་ལས་མཐོ་བ་ཆགས་དུས་ནང་ལོགས་ཀྱི་དེ་ཕྲ་སྲིན་དེ་མར་བསད་འགྲོ་གི་ཡོད་རེད། ད་ནང་བཞིན་ཚ་བ་འབར་བའི་སྐབས་སུ་ལ Fever ཆགས། འོ་དེ་ཚོ་ཅིག་ང་ཚོ་གི་སྣ་བུག་ནང་ལོགས་ཀྱི་བ་སྤུ་དེ་ཚོ་ནས་ཕྱིན་ནས་ད་ཁ་ཡི་ནང་གི་མཆིལ་མ། འོ་ད་དེ་ཚོ་ཚང་མར་གྱིས་ང་ཚོ་གི་ལུས་ཟུངས་ནུས་པ་ཅིག་སྤེལ་ཡོང་གི་ཡོད་རེད། ཨ་དེའི་སྐོར་ལ་ངས་གི་གོ་རྟོགས་ཤུགས་ཆེན་པོ་ཅིག་བྱས་ཡོད་བསམ་གི་འདུག་ད་དེའི་གི་འོན་ཏེ་ཅིག་རེད་ད་ངས་གི་དེའི་སྐོར་ལ་ངའི་ཕལ་ཆེར་དེ་དེ་ནང་ལོགས་དེ་དཔེ་དེབ་གློག་བརྙན་དེ་ཚོ་ལ་ཡང་དོ་དབྱིངས་ཤུགས་ཆེན་པོ་ཅིག་སླེབས་མ་ཡོང་བསམ་གི་འདུག་དབྱིངས་ལེན་རོགས་ཅིག་ཡོད་ར། དེ་ནས་གཉིས་པ་དེ་དེ་ནང་ལ་ད་ལྟ་ངས་གི་ཕྲ་སྲིན་ཚང་མ་ནད་འབུའི་ཁོངས་སུ་གཏོགས་གི་མ་རེད། ཕྲ་སྲིན་གཟུགས་པོའི་ནང་ལ་ཕྲ་སྲིན་ཡག་ག་དེ་འདྲ་ཡོད་རེད། Good Bacteria ཟེར་ནས་རོ། སྔོན་མ་ང་ཚོ་ཏོག་དབྱིབས་གཉན་རིམས་ཁྱབ་པའི་སྐབས་སུ་ལ་ང་ཚོ་གི་ལག་པ་དང་གཟུགས་པོ་དང་དེ་འདྲ་གི Hand Sanitizer དེ་ཚོ་བེད་སྤྱོད་ཚད་མེད་བཏང་ནས་བེད། ཁ་ཤས་ཚད་མེད་བཏང་ཚར་རྗེས་ཨ་ནི་རྗེས་ལ་ཡང་དེ་ལ Fungal Infection ཆགས་རྗེས་ཧམ་འབུ་གི་གཉན་ཁ་བརྒྱབ་རྗེས་འོ་དེ་འདྲའི་གི་གནས་སྟངས་མང་པོ་ཆགས་ཡོད་རེད། ད་དེ་ཚོ་ང་ཚོ་མཁྱེན་རྟོགས་དགོས་དེ་ག་རེ་འདུག་ལབ་ན། ང་ཚོའི་གཟུགས་པོ་ནང་ལོགས་ལ་ཡ། པགས་པའི་སྒང་ལ་རེད་གཟུགས་པོའི་ནང་ལོགས་ལ་རེད་ང་ཚོའི་རྒྱུན་གཏན་ནས་ཕྲ་སྲིན་དེ་ཚོ་གནས་ཀྱི་ཡོད་རེད་ཕྲ་སྲིན་ཁ་ཤས་ཅིག་གནས་ཀྱི་ཡོད་རེད་ཁོ་རང་ཚོ་དེ་ནང་ལ་འཚོ་གནས་བྱེད་ཀྱི་ཡོད་རེད་ང་ཚོ་ལྷན་དུ་མཉམ་མཛའ་བྱེད་ཀྱི་ཡོད་རེད། ཁོ་ཚོ་གི་ད་ལྟ Mutual Symbiotic Relationship ཟེར་གི་རེད་དེ་ལ་ཡ་ཕན། གཅིག་ཕན་གཅིག་གྲོགས་བྱེད་བྱས། ད་ཁོ་རང་ཚོ་གི་ང་ཚོ་ལ་ཡ་ཁ་ཤས་ཀྱི་ད་ང་ཚོའི་གཟུགས་པོའི་ནང་ལོགས་ལ་ཡ

ད་ལྟ་གཉན་འཇོམས་བེད་མེད་བཏང་ཡང་དེ་འདྲའི་ད་ང་ཡིས་དམིགས་བསལ་དེ་འདྲའི་དོ་སྣང་བྱུང་མ་སོང་ལ། ད་ང་ཚོ་ཀྱི་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ལྟ་ང་རང་གིས་དོ་སྣང་བྱས་པ་དེ། ད་ལྟ་དེ་ང་ཚོའི་ནང་ལ TB ན་ཚ་དེ་ཁྱབ་ཆེན་པོ་འདུག་ཨ་ལ། ཀྲི་པི་ན་ཚ་དེ་ཁྱབ་ཆེན་པོ་བྱས་རྗེས TB ན་ཚ་དེ་དངོས་གནས་བྱས་ན་སྔོན་མ་འདུག་ཨ་ལ་ཡང་ཟླ་བ་དྲུག་ནང་ཚུད་ལ་ཡང་ཨ་ནི TB ན་ཚ་དེ་བཅོས་ཐུབ་ཀྱི་ཡོད་རེད། གཉན་འཇོམས་ཁ་ཤས་བཏང་རྗེས་གཉན་འཇོམས་རྐང་གསུམ་བྱས་ཡོད་རེད། འོ་དེ་ཚོ་བཏང་རྗེས་བཅོས་ཐུབ་ཀྱི་ཡོད་རེད་ད། དུས་སུ་ད་ལྟ་ང་ཚོ Multi Drug Resistant TB ལབ་ནས MDR-TB གཉན་འཇོམས་མང་པོ་འགོག་ཤུགས་འགོག་ཐུབ་མཁན་གྱི་ནི་ནད་འབུ། TB ནད་འབུ་དེ་འདྲའི་ཁྱབ་པའི་འགོ་བཙུགས་འདུག་ཨ་ལ་ཨ་ནི་ལོ་གཉིས་གཉན་འཇོམས་བཏང་རྗེས་ཨ་ནི་ད་ལོ་གཉིས་ལབ་དུས་ཙམ་པ་མིའི་མི་ཚེའི་ནང་ལ་ལོ་གཉིས་ལབ་དུས་ལས་སླ་མ་རེད་པ་ཨ་ནི་ཁོ་གཅིག་དུས་ཚོད་མང་པོ་ཞིག་འཕྲོ་བརླག་འགྲོ་དེ་ང་ཚོ

གཉན་འཇོམས་མང་པོ་ཞིག་བཏང་དུས་སུ་ཁོ་ཚོས་ཁོར་ཡུག་དྲག་པོ་ཅིག་ནང་ལ་ཧོབ་ཏེ་བླུགས་དུས་ཙམ་པ་ལ་དང་པོ་ཁོ་ཚོ་ཤི་ཡི་རེད་ཕྲ་སྲིན་དེ་ཚོ་ཁོ་ཚོ་མེད་པ་ཆགས་དེ་ནས་ག་ལེ་ག་ལེ་ཁོ་ཚོ་འགོག་ཤུགས་འཕེལ་བྱས་ཁོ་རང་ཚོ་འཚོ་གནས་ཐུབ་ཡས་ཀྱི་ད་ཅིག་ཁྱད་ཆོས་དེ་ཚོ་མང་རུ་མང་རུ་འགྲོ་བྱས་ཨ་རིགས་རྫས་དེ་ཚོ་འགོག་ཤུགས་ཕྲ་གཉན་འཇོམས་དེ་ཚོ་འགོག་ཤུགས་ཐུབ་མཁན་གྱི་རིགས་རྫས་དེ་ཚོ་ཁོ་རང་ཚོ་ནང་འཕེལ་འགྱུར་བྱུང་རྗེས་བ་ཨ་ནི་ག་ལེ་ག་ལེ་ད་རིགས་རྫས་གཉན་འཇོམས་མང་པོ་འགོག་ཤུགས་ཐུབ་མཁན་འཕེལ་འགྱུར་འཕེལ་འགྱུར་ཕྲ་སྲིན་མང་པོ་ཅིག་འཕེལ་འགྱུར་བྱས་དུས་ཙམ་པ་ལ་ཨ་ནི་ང་ཚོར་དཀའ་ངལ་ག་རེ་ཅིག་འཕྲད་རེད་ཟེར་ན་ན Multi Drug Resistant TB ཟེར་ནས། གཉན་འཇོམས་མང་པོ་འགོག་ཐུབ་མཁན་གྱི TB ནད་འབུ་དེ་དུག་བཞིན་ཁྱབ་པའི་འགོ་བཙུགས་རོ། ད་དེ་ཡིས་ང་ཚོ་བོད་པའི་སྤྱི་ཚོགས་གཅིག་པུ་མ་རེད་ང་ཚོ་རྒྱལ་སྤྱིའི་ནང་ལོགས་ལ་དུག་བཞིན་ཁྱབ་པའི་འགོ་བཙུགས་ཡོད་རེད། ད་ལྟ་ཡར་ཐོན་ཅན་གྱི་རྒྱལ་ཁབ་མང་པོ་ཅིག་ནང TB དེ་དཔེ་རྩ་བོར་འགྲོ་ཚར་རེད། ད་ཡིན་ནའི་ང་ཚོ་རྒྱ་གར་དང་ད་ལྟ། ད་ལྟ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་མང་པོ་ཅིག་ནང་ལ་ད་ལྟ་ཡོད་དེ་འདུག་ཨ་འདིར་བྲིས་པའི་དེ་ད་ངེད་ཀྱིས་དེ་ཚོ་དྲག་ཏུ་ད་ང་ཚོ་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ལ་ངེད་ཀྱིས་ད་ལྟ་ཅི་ལྟར་ང་ད་ལྟ་དེ་ཉམས་ཞིབ་བྱས་པ་དེ་འདྲའི་ང་གོ་ཡ་བྱུང་མ་སོང་ཡིན་ནའི་ང་ཚོ་བཙན་བྱོལ་ནང་ལོགས་ལ་ཡང John Hopkins Medicine ནས་ཅིག་ཉམས་ཞིབ་མང་པོ་ཅིག་བྱས་བྱས

ཨ་ནི་སློབ་སྦྱོང་གི་བསླབ་གཞི་འདི་ད་ལྟ། Epidemiology། ནང་ནས་ད་ལྟ་ཅིག་ན་ཚ་གི་ནད་རིགས་འགོ་སྟངས། ནད་རིགས་འཕེལ་སྟངས། ནད་ཡམས་ཅི་རིགས་ཡོད། ནད་ཡམས་ནད་ཡམས་འཕེལ་དགོས་པའི་རྒྱུ་རྐྱེན། རོ་ཨ་དེ་འདྲའི་སྐོར་ལ་གཙོ་བོར་བྱས་པའི་ད་ལྟ་བསླབ་གཞི Epidemiology ལ་ཡོད་རེད། འདི་སྒང་ལ་ཡང་སློབ་སྦྱོང་བྱས་པར་བསམས་སོ་ལོ་གཉིས་ཀྱི་སློབ་སྦྱོང་རེད་ལའང། ཨ་ནི་འདི་ད་ལྟ་ང་རང་ལ་ཡང་སློབ་ཡོན་འདི་ཐོབ་པ་ནང་བཞིན་བྱས་བྱས་ཨ་ནི་ཕེ་ཡས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ཡང་འདི་སྒང་ལ་སློབ་སྦྱོང་བྱས་ཀྱི་དམིགས་ཡུལ་འདུག་བྱས་ནས་བསྒྲིགས་བསྡད་ཡོད་ལའང།

དེ་ཡང་ཚོགས་དྲུང་ལས་ཁུངས་ནས་སྤེལ་བའི་གནས་ཚུལ་ཞིག་ལུང་འདྲེན་གནང་ནས་ཁ་ས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན། ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ Doctor Hans Gert Porter མཆོག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་ཕེབས་པའི་སྐབས། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་དབུས་པའི་སྤྱི་འཐུས་རྒྱུན་ལས་རྣམས་དང་ལས་བྱེད་རྣམ་པས་ཕེབས་བསུའི་སྣེ་ལེན་ཞུས་གནང་བཞག་སྤྱི་འཐུས་ཚོགས་གཙོ་མཆོག་གིས། སྤྱི་འཐུས་རྒྱུན་ལས་ཀྱི་ལས་དོན་སྐོར་ངོ་སྤྲོད་གནང་བ་དང་སྦྲགས། ཁོང་གིས་བོད་མི་རྣམས་ནི་ཆབ་སྲིད་ཀྱི་གནས་སྟངས་ཀྱི་ཐོག་ནས་རྒྱ་གར་ལ་བསྡད་ནས་ལོ་ངོ་དྲུག་ཅུ་རེ་བཞི་ལྷག་འགྲོ་གི་ཡོད་པ་དང། དེའི་རིང་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་རྒྱ་གར་གཞུང་མང་གཉིས་ཀྱིས་མཐུན་འགྱུར་གནང་བ་བཅས་ལ་བརྟེན་ནས་བོད་ཀྱི་འཐབ་རྩོད་དང། བོད་ཀྱི་ཆོས་དང་རིག་གཞུང་གསོན་པོར་གནས་ཐུབ་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་ཨ་མི་རི་ཀའི་གཞུང་དང། ཡུ་རོབ་མཐུན་ཚོགས། ཡུ་རོབ་རྒྱལ་ཁབ་ཁག་གིས་བོད་དོན་ཐོག་རྒྱབ་སྐྱོར་དང་ལྷག་པར་དུ་ཨ་མི་རི་ཀའི་གཞུང་གིས་བོད་དོན་ཐོག་ཁྲིམས་འཆར་གཏན་འབེབས་གནང་བ་བཅས་ཀྱིས་བོད་ནང་ལ་ཡོད་པའི་བོད་མི་ཚོར་སེམས་ཤུགས་འཕར་གཞིའི་གནས་སྟངས་ཆགས་ཡོད་པའི་སྐོར་གསུངས་བཞག། གཞན་ཡང་སྐུ་ཞབས Doctor Hans Gert Porter མཆོག་དེ་སྔ་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་པའི་སྐབས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡུ་རོབ་ནང་ལ་གདན་ཞུ་གནང་བ་དེ་བཞིན་བོད་མི་ཚོས་དུས་ནམ་ཡང་བརྗེད་ཐབས་མེད་པའི་སྐོར་དང་ཡུ་རོབ་མཐུན་ཚོགས་ཀྱི་ཐོག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་སྐད་ཡིག་རིག་གཞུང་དང་བཅས་པ་སྲུང་སྐྱོབ་ཀྱི་ཐོག་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པར་ང་ཚོས་དགའ་བསུ་ཞུ་གི་ཡོད་ཅེས་གསུངས་བཞག་དེ་བཞིན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས། རྒྱ་ནག་དམར་པོའི་གཞུང་གིས་འཛུགས་སྐྲུན་ལ་ཁ་གཡར་ཏེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་དང་དངོས་ཡོད་གནས་ཚུལ་རྣམས་འཁྱོག་བཤད་བྱེད་བཞིན་པའི་སྐོར་དང། ཡུ་རོབ་ནང་གི་བོད་དོན་ཞུ་སྐུལ་གྱི་ལས་འཆར་ཁག་གི་ཐོག་རྒྱབ་སྐྱོར་གནང་རྒྱུའི་འབོད་སྐུལ་བཅས་ཞུས་ཡོད་འདུག་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་འབུམ་རམས་པ་སྐུ་ཞབས Hans Gert Porter མཆོག་གིས་ཀྱང་བོད་དོན་དྲིལ་བསྒྲགས་གནང་རྒྱུ་སོགས་མུ་མཐུད་ནས་བོད་དོན་ཐོག་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་བཞག་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་མཆོག་དང་ལྷན་བཅར། འཇར་མན་གྱི་ཆབ་སྲིད་སློབ་སྟོན་བསྟི་གནས་ཁང་ཞེས་པའི་ལྡི་ལི་ཁུལ་གྱི་འགན་འཛིན Doctor Adrian Haack མཆོག་དང། འབར་སིལ་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་བཅས་ལྷན་བཅར་ཞུས་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། རིང་མིན་སླེབས་ན་ཉེ་བའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དེ་ནི་ཐའེ་ཝན་མུ་མཐུད་ནས་དམངས་གཙོའི་ཕྱོགས་སུ་བསྐྱོད་དང། ཡང་ན་རྒྱ་ནག་གི་བཀའ་ལ་དང་ལེན་བྱེད་མིན་གྱི་གདམ་ཀ་ཞིག་རེད་ཅེས་སྲིད་འཛིན་གྱི་འོས་མིའི་ནང་ནས་རེ་བ་ཆེ་ཤོས་ཡིན་པའི་སྲིད་འཛིན་གྱི་འོས་མི་ལའེ་ཆང་ཁྲི་ཡིས་གསུངས་བཞག་དེ་ཡང་རོལ་དྲ་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཐའེ་ཝན་གྱི་ཐོག་དྲག་པོའི་དམག་དོན་གྱི་ལས་འགུལ་གྱི་ཐོག་ནས་གནོན་ཤུགས་སྤྲོད་བཞིན་པའི་སྐབས་འདིར་ལོ་རྗེས་མའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་བསྐྱང་རྒྱུའི་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་དེ་ནི་ཤིན་ཏུ་ནས་གལ་གནད་ཆེན་པོ་ཞིག་ཡིན་པ་རེད། མི་དམངས་ཀྱི་བསམ་ཕྱོགས་བསྡུ་ལེན་བྱས་པར་ཐའེ་ཝན་མི་དམངས་ཀྱིས་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལའེ་ཆང་ཁྲི་ལ་རྒྱབ་སྐྱོར་བྱ་མཁན་མང་ཤོས་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང་ཁོང་ནི་ཐའེ་ཝན་རྒྱ་ནག་ནས་ལོགས་སུ་རང་བཙན་བྱ་རྒྱུར་རྒྱབ་སྐྱོར་གནང་མཁན་ཞིག་ཡིན་པ་རེད། ཐའེ་ཝན་གྱི་ཕྱོགས་འགལ་ཚོགས་པ་ཆེ་ཤོས་གོ་མིན་ཏང་ཚོགས་པ་ནི་རྒྱུན་དུ་རྒྱ་ནག་དང་འབྲེལ་བ་ཉེ་པོ་བྱེད་མཁན་གྱི་ཆབ་སྲིད་ཚོགས་པ་ཞིག་ཡིན་པ་དང་འགོ་སྟོད་དུ་གོ་མིན་ཏང་ཚོགས་པ་དང་ཐའེ་ཝན་མི་མང་ཞེས་པའི་ཆབ་སྲིད་ཀྱི་ཚོགས་པ་ཆུང་ངུ་ཞིག་དང་མཉམ་དུ་འོས་བསྡུའི་ལས་འགུལ་སྤེལ་རྒྱུར་མོས་མཐུན་བྱུང་ཡོད་ཀྱང་ད་ཆ་ཚོགས་པ་དེ་གཉིས་ཀྱི་དབར། སྲིད་འཛིན་དང་སྲིད་འཛིན་གཞོན་པའི་འོས་མིའི་མིང་འདོན་བྱ་ཕྱོགས་ཀྱི་ཐད་མ་མཐུན་པར་རྩོད་གླེང་བྱ་བཞིན་ཡིན་འདུག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ལས་ཁང་གིས་གལ་སྲིད་ཨར་ཅན་ཏི་ན་ཡིས་རྒྱ་ནག་དང་མཉམ་འབྲེལ་བ་བཅད་པ་ཡིན་ན་དེ་ནི་ཧ་ཅང་ཚབས་ཆེའི་ནོར་འཁྲུལ་ཞིག་རེད་ཅེས་བཤད་བཞག། དེ་ཡང་རུའེ་ཀྲ་གསར་འགྱུར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་བའི་ནང། རྒྱ་ནག་ཕྱི་སྲིད་ལྷན་ཁང་གིས་གལ་སྲིད་ལྷོ་ཨ་མི་རི་ཀའི་ཡུལ་གྱིས་རྒྱ་ནག་དང་བི་རི་ཟིལ་ལྟ་བུའི་རྒྱལ་ཁབ་དང་ལྷན་དུ་འབྲེལ་བ་བཅད་པ་ཡིན་ན་དེ་ནི་ཚབས་ཆེའི་ནོར་འཁྲུལ་ཞིག་ཡིན་པ་དང། ཨར་ཅན་ཏི་ན་ནི་རྒྱ་ནག་གི་ཚོང་ཤག་རྒྱལ་ཁབ་གལ་ཆེ་ཞིག་ཡིན་པ་དང་ཡུལ་དེའི་མི་མང་གིས་འོས་འདེམས་བྱས་པའི་གཞུང་ནི་རྒྱ་ནག་དང་མཉམ་འབྲེལ་བ་བྱ་རྒྱུར་གལ་གནད་ཅན་ཞིག་རེད་ཅེས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཡིས་རྒྱུན་གཏན་གསར་འགོད་ལྷན་ཚོགས་ཐོག་བཤད་བཞག